ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི། བོད་ཟླ་བཅུ་པ་ཁྲུམས་ཟླའི། ཚེས་བཅུ་བཞི་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི། ཟླ་བ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་དྲུག། རེས་གཟའ་ཉི་མ་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་བ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན། བསྟན་འཛིན་དཔལ་མོ་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་དེ་རིམ་པས་སྙན་སྒྲོན་ཞུ་བ་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་རིའི་གྲོང་ཁྱེར་མེ་ནི་སོ་ཏའི་ནང་ས་གནས་བོད་མི་རྣམས་དང་མཇལ་འཕྲད་སོགས་ཀྱི་མཛད་འཆར་ཁག་ལེགས་གྲུབ་ཟིན་པའི་རྗེས་སུ། དེ་རིང་ཕྱི་ཚེས་ཉི་ཤུ་དྲུག་ཉིན་སྲིད་སྐྱོང་མཆོག་ཡུ་རོབ་ཕྱོགས་སུ་ཕེབས་ཐོན་གནང་གི་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ལྟར་ལ་དྭགས་གླིང་ཤེད་ཡུལ་དུ་གཞུང་གི་མཐོ་རིམ་སློབ་གྲྭའི་ནང་རིགས་ལམ་སློབ་གཉེར་གནང་བཞིན་པའི་སྐོར་ས་གནས་ནས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་ཚན་རིག་བརྡ་ཆད་གཏན་འབེབས་བྱ་རྒྱུར་ལས་སླ་པོ་ཞིག་མིན་ཡང་མི་རིགས་ཤིག་གི་རིག་གཞུང་ཡར་རྒྱས་གཏོང་རྒྱུར་དཀའ་ལས་རྒྱག་དགོས་རྒྱུ་གལ་ཆེན་པོ་ཡིན་སྐོར་རྒྱལ་སྤྱིའི་བོད་ཀྱི་ཚན་རིག་བརྡ་ཆད་གཏན་འབེབས་ཀྱི་ལྷན་ཚོགས་ནང་ཚོགས་ཞུགས་གནང་བའི་དགེ་བཤེས་དགེ་ལེགས་རྒྱལ་མཚན་ལགས་ཀྱིས་གསུངས་གནང་བ་སོགས་ཀྱི་སྐོར་ལ་གནས་ཚུལ་བཏང་འབྱོར་བྱུང་བ་དེ་བསྐྱར་ཟློས་ཞུ་རྒྱུ་དང། མཇུག་ཏུ་གཞོན་སྐྱེས་དང་ཤེས་ཡོན་ཞེས་པའི་ལེ་ཚན་བཅས་དེ་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་ལྷུན་གྲུབ་ཚེ་རིང་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་གཉིས་ཀྱིས་སྙན་སྒྲོན་ཞུ་གི་ཡིན། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཁེ་ན་ཌའི་རྒྱལ་ས་ཨོ་ཊོ་ཝ་དང་ཝན་ཁུ་ཝར་གྲོང་ཁྱེར་ནང་གི་མཛད་འཆར་ཁག་ལེགས་གྲུབ་ཟིན་པའི་རྗེས་སུ་ཕྱི་ཚེས་ཉི་ཤུ་བཞི་ཉིན་གྱི་ཕྱི་དྲོར། ཨ་རིའི་གྲོང་ཁྱེར་མེ་ནི་སོ་ཏའི་ནང་ཕེབས་འབྱོར་བྱུང་སྐབས་གནམ་ཐང་ལ་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་རྒྱུན་ལས་གཙོས་པའི་སེར་སྐྱ་མི་མང་རྣམས་ཀྱིས་གུས་བསུའི་སྣེ་ལེན་ཞུས་པ་དང་དེ་ནས་ཕྱི་དྲོར་ཁོང་གིས་ས་གནས་བོད་མི་རྣམས་ལ་བཀའ་སློབ་གསུང་བཤད་གནང་འདུག། སྲིད་སྐྱོང་མཆོག་གིས་བཀའ་སློབ་གནང་བའི་དུམ་བུ་ཞིག་མེ་ནི་སོ་ཏའི་བོད་རིགས་སྤྱི་མཐུན་ཚོགས་པའི་ངོ་དེབ་ནས

ཡང་ཁ་སང་ཕྱི་ཚེས་ཉི་ཤུ་ལྔ་ཉིན་སྔོན་ནས་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་མཛད་རིམ་གོ་སྒྲིག་ཞུས་པ་ལྟར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཐོག་མར་སྔ་དྲོའི་ཕྱག་ཚོད་དགུ་པའི་ཐོག་ས་གནས་ཀྱི་གཟའ་མཇུག་བོད་ཡིག་སློབ་གྲྭར་གཟིགས་ཞིབ་དང་དེ་ནས་སྲིད་སྐྱོང་མཆོག་གིས་རྒྱུད་སྟོད་ཆོས་ཚོགས་ནང་ས་གནས་བོད་པའི་གཞོན་སྐྱེས་རྣམས་ལ་བོད་མཐོ་སྒང་དེ་ཁོར་ཡུག་ཐོག་ནས་འཛམ་གླིང་ན་གལ་གནད་ཆེན་པོ་ཇི་ཆགས་དང་བོད་དོན་ཐོག་ཞུ་གཏུག་གནང་ཕྱོགས་སོགས་ཀྱི་ཐོག་བཀའ་སློབ་གནང་འདུག། དེའི་རྗེས་སུ་ཉིན་རྒྱབ་ལ་ས་གནས་ཀྱི་ཆོས་ཚོགས་ཁག་གི་དབུ་ཁྲིད་རྣམ་པའི་ལྷན་དུ་མཇལ་འཕྲད་བཀའ་མོལ་གནང་བ་དང་དེ་ནས Tibetan Charter School ཞེས་སྒེར་གྱི་སློབ་གྲྭ་གསར་འཛུགས་གནང་རྒྱུའི་ལས་གཞི་དང་འབྲེལ་ཡོད་མི་སྣ་རྣམས་དང་མཇལ་འཕྲད་བཀའ་བསྡུར་གནང་བ་དང་ཡང་བོད་མིའི་གྲོང་སྡེ་གསར་འཛུགས་གནང་རྒྱུའི་ལས་གཞིའམ Tibet Town Project ཞེས་པའི་འབྲེལ་ཡོད་རྒྱུན་ལས་རྣམས་ཀྱི་ལྷན་དུ་མཇལ་འཕྲད་བཀའ་མོལ་གནང་འདུག་དེ་ནས་ཕྱི་དྲོའི་ཕྱག་ཚོད་ལྔ་དང་ཕྱེད་ཀའི་ཐོག་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་གསར་པའི་ནང། Gala Dinner ཞེས་སྲིད་སྐྱོང་མཆོག་ལ་ཆེ་བསྟོད་ཞུ་རྒྱུའི་དགོང་དྲོའི་གསོལ་སྟོན་འདེགས་འབུལ་ཞུས་འདུག་དེ་རིང་ཕྱི་ཚེས་ཉི་ཤུ་དྲུག་ཉིན་སྲིད་སྐྱོང་མཆོག་ཡུ་རོབ་ཕྱོགས་ལ་ཕེབས་ཐོན་གནང་ཡོད་པའི་གནས་ཚུལ་འདུག། ཡང་རྒྱ་ནག་གཞུང་གིས་ཧྥ་རན་སི་དང་འཇར་མ་ནི་ཨི་ཊ་ལི་དང་ནེ་དར་ལེནཌ། སི་པེན་བཅས་ཡུ་རོབ་ཁུལ་གྱི་རྒྱལ་ཁབ་ལྔ་དང་མ་ལེ་ཞི་ཡ་བཅས་ཁྱོན་བསྡོམས་རྒྱལ་ཁབ་དྲུག་གི་མི་སེར་རྣམས་ལ། མཐོང་མཆན་ལག་འཁྱེར་མེད་པར་རྒྱ་ནག་ནང་ཉིན་གྲངས་བཅོ་ལྔའི་རིང་འགྲུལ་བཞུད་ཆོག་པའི་ལོ་གཅིག་རིང་ཚོད་ལྟ་བྱ་རྒྱུ་ཡིན་ལུགས་རྒྱ་ནག་གི་ཕྱི་སྲིད་ལས་ཁང་གིས་བཤད་ཡོད་པའི་གནས་ཚུལ་འདུག་རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་སུམ་ཅུ་ཉིན་ནས་བཟུང་གོང་ཞུས་རྒྱལ་ཁབ་ཁག་དྲུག་གི་མི་སེར་ཡིན་པ་དང་ཕྱི་སྐྱོད་ལག་འཁྱེར། Passport། དཀྱུས་མ་ཡོད་པ་ཚོར་བི་ཟའམ་རྒྱ་ནག་ནང་འགྲོ་སྐྱོད་ཆོག་པའི་ཐོངས་མཆན་ལག་ཁྱེར་མེད་པར་ཉིན་གྲངས་བཅོ་ལྔའི་རིང་རྒྱ་ནག་ནང་ཚོང་བརྒྱབ་ཆོག་རྒྱུ་ཡིན་ལུགས་དང་རྒྱ་ནག་གི་ཕྱི་སྲིད་ལས་ཁང་གི་མགྲིན་ཚབ་མའོ་ནིང་གིས་དེ་ལ་བརྟེན་ནས་རྒྱ་ནག་གི་ཚད་མཐོའི་ཡར་རྒྱས་གོང་འཕེལ་དང་སྒོ་མོ་ཕྱེ་རྒྱུར་ཕན་ཐོགས་ཡོང་རྒྱུ་ཡིན་ལུགས་རེས་གཟའ་པ་སངས་ཉིན་བཤད་འདུག། རྒྱ་ནག་གཞུང་གིས་རྒྱ་ནག་ནང་འགྲོ་སྐྱོད་ཆོག་པའི་ཐོངས་མཆན་ལག་འཁྱེར་མེད་པར་སིང་ག་པུར་དང་བྷུ་རུ་ནཱ་ཡིའི་ཚོང་པ་ཚོ་ཡང་ཉིན་གྲངས་བཅོ་ལྔའི་རིང་ཚོང་འབྲེལ་དང་ཡུལ་སྐོར་སྤྲོ་འཆམ་སོགས་ཀྱི་ཆེད་ཡོང་འཇུག་གི་ཡོད་འདུག་འདི་ལོའི་སྤྱི་ཟླ་གསུམ་པའི་ནང་ནས་བཟུང་རྒྱ་ནག་གཞུང་གིས་ཐོངས་མཆན་ལག་འཁྱེར་འདྲ་མིན་སྣ་ཚོགས་ཡང་བསྐྱར་སྤྲོད་འགོ་བཙུགས་ཡོད་པ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་སྤྱི་ཟླ་གསུམ་པའི་ནང་ཏོག་དབྱིབས་ནད་ཡམས་ཁྱབ་གདལ་འགྲོ་བའི་སྐབས་སུ་ཐོངས་མཆན་ལག་འཁྱེར་སྤྲོད་རྒྱུར་དམ་དྲག་ཤུགས་ཆེ་བྱས་པ་མ་ཟད། འདས་པའི་ལོ་གསུམ་རིང་ཏོག་དབྱིབས་ནད་ཡམས་ཁྱབ་གདལ་སྔོན་འགོག་ཆེད་འགྲུལ་བཞུད་ལ་ཡང་དམ་དྲག་ཆེན་པོ་བྱས་པ་དང་ཐེམ་སྤང་བཀའ་རྒྱ་ལན་མང་བཏང་བ་མ་ཟད་ཏོག་དབྱིབས་ནད་ཡམས་འགོས་ཡོད་མེད་བརྟག་དཔྱད་མང་པོ་བྱས་ནས་ཏོག་དབྱིབས་ཀླད་ཀོར་གྱི་སྲིད་ཇུས་འཛིན་པའི་རྐྱེན་གྱིས་རྒྱ་ནག་གི་དཔལ་འབྱོར་ལ་དོ་ཕོག་ཆེན་པོ་ཐེབས་པར་སྔ་ལོའི་སྤྱི་ཟླ་བཅུ་གཉིས་པའི་ནང་གོང་ཞུས་དམ་དྲག་ཁག་ཕྱིར་བསྡུ་བྱས་པ་སོགས་ཀྱི་གནས་ཚུལ་འདུག། རྒྱ་ནག་གི་དྲག་པོའི་དཔུང་དམག་གིས། ཨ་མི་རི་ཀའི། གཏོར་རྒོལ་གཏོང་བའི་དམག་གྲུ། USS Hopper། མིང་ཅན་རྒྱ་ནག་གི་དབང་བའི་མཚོའི་ནང་ཆོག་མཆན་མེད་པར་འཛུལ་ཞུགས་བྱས་ཡོད་པའི་སྐོར་རེས་གཟའ་སྤེན་པ་ཉིན་བརྗོད་ཡོད་པ་རེད་འདུག་དེ་ཡང་རྒྱ་ནག་བཅིངས་འགྲོལ་དམག་གི་ལྷོ་ཕྱོགས་མངའ་ཁུལ་གྱི་དཔུང་སྡེས WeChat མཉེན་ཆས་ཐོག་གནས་ཚུལ་སྤེལ་བའི་ནང། གོང་ཞུས་ཨ་མི་རི་ཀའི་གཏོར་རྒོལ་གཏོང་བའི་དམག་གྲུ་རྒྱ་ནག་གི་མཚོའི་ནང་འཛུལ་ཞུགས་བྱེད་སྐབས་རྒྱ་ནག་གི་མཚོ་དམག་དང་གནམ་དམག་གིས། ཨ་མི་རི་ཀའི་དམག་གྲུ་དེ་ག་པར་བསྐྱོད་ཀྱི་ཡོད་མེད་དང་དེར་རྟོག་ཞིབ་དང་རྗེས་འདེད་བྱས་ཡོད་པའི་སྐོར་བརྗོད་ཡོད་པ་མ་ཟད་དོན་རྐྱེན་དེས་ཨ་མི་རི་ཀ་ནི་རྒྱ་ནག་རྒྱ་མཚོའི་ནང་སྲུང་སྐྱོབ་ཀྱི་ཉེན་ཚབས་ཁོ་ནའི་ཆེད་ཡིན་པའི་སྐོར་བརྗོད་ཡོད་པ་རེད་འདུག་ཡིན་ནའང་ཨ་མི་རི་ཀའི་བདེ་སྲུང་ལྷན་ཁང་གིས་གོང་ཞུས་ཀྱི་ཨ་མི་རི་ཀའི་མཚོ་དམག་གི་དམག་གྲུ་དེ་ནམ་རྒྱུན་གྱི་ལས་དོན་ཆེད་ལས་གཞན་གང་ཡང་མིན་པའི་སྐོར་བརྗོད་ཡོད་པ་རེད་འདུག། གོང་ཞུས་ཀྱི་གནས་ཚུལ་འདི་ཁ་ཉིན་རེས་གཟའ་མིག་དམར་ཉིན་ནས་བཟུང་ཨ་མི་རི་ཀ་དང་ཧྥི་ལི་པིན་སི་རྒྱལ་ཁབ་གཉིས་ཀྱི་དྲག་པོའི་དཔུང་དམག་གིས་ལྷོ་རྒྱ་ནག་རྒྱ་མཚོའི་ནང་མཉམ་འབྲེལ་ཐོག་སྐོར་གཡེང་གི་ལས་དོན་སྤེལ་འགོ་བཙུགས་པའི་རྗེས་བྱུང་བ་ཞིག་ཆགས་ཡོད་པ་དང། དེར་རྒྱ་ནག་གིས་ཧྥི་ལི་པིན་སི་ངོས་ནས་ལྷོ་རྒྱ་ནག་རྒྱ་མཚོའི་ནང་ཕྱི་རྒྱལ་གྱི་དྲག་པོའི་དཔུང་དམག་ཆེད་གཉེར་བྱས་པའི་ཉེས་འཛུགས་བྱས་ཡོད་པ་རེད་འདུག་ཟླ་བ་འདིའི་འགོ་སྟོད་ནང་ཨ་མི་རི་ཀ་དང་རྒྱ་ནག་བར་མཚོ་ཁག་གི་གནས་ཚུལ་སྐོར་གསང་བོའི་ཐོག་གླེང་གནང་སྐབས་ལྷོ་རྒྱ་ནག་རྒྱ་མཚོའི་སྐོར་ཡང་གླེང་གནང་བ་དང། ཨ་མི་རི་ཀའི་ངོས་ནས་རྒྱ་ནག་གིས་ལྷོ་རྒྱ་ནག་རྒྱ་མཚོའི་ནང་ཁྲིམས་འགལ་དང་ཉེན་ཚབས་ཆེ་བའི་ལས་དོན་སྤེལ་བ་དེར་བློ་འཚབ་ཡོད་ལུགས་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱིས་བརྗོད་ཡོད་པ་རེད་འདུག། གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། སྙན་སྒྲོན་ཞུ་མཁན། སེང་གེ་རི་བསོད་ནམས་བླ་མ་ལགས་དང་ཕྲན་ལྷུན་གྲུབ་ཟེར་བ་ཡིན། ཐའེ་བན་གྱི་ཕྱོགས་འགལ་ཚོགས་པ་ཁག་གིས་སྤྱི་མོས་སྲིད་འཛིན་གྱི་འོས་མི་ཞིག་གཏན་འཁེལ་གནང་རྒྱུའི་འཆར་གཞི་དེ་ལམ་ལྷོང་བྱུང་གནང་མེད་པ་རེད་འདུག་ཁ་ཉིན་རེས་གཟའ་ཕུར་བུ་ཉིན་ཐའེ་བན་གྱི་གོ་མིན་ཏང་གི། Hou Yu-ih། དང། Taiwan People's Party། ཞེས་པའི་ཐའེ་བན་མི་དམངས་ཚོགས་པའི། Ko Wen-je། དང། ཚོང་པ་རྒྱུ་ཆེན། Terry Gou བཅས་སྲིད་འཛིན་གྱི་གོ་གནས་ལ་ཐོབ་རེ་གནང་མཁན་གསུམ། རྒྱལ་ས་ཐའེ་པེ། Grand Hyatt Hotel། ཞེས་པའི་མགྲོན་ཁང་དེར་འདུ་འཛོམས་གནང་ནས་ཁོང་རྣམ་པ་གསུམ་གྱི་ཁོངས་ནས་གཅིག་སྲིད་འཛིན་འོས་མིར་གཏན་འཁེལ་གནང་རྒྱུའི་སྐོར་ཚོགས་ཡོད་པ་རེད་འདུག་དང་པོ་ཉིད་ནས་ཚོང་པ་རྒྱུ་ཆེན Terry Gou སྔོན་གྱི་གཏན་འཁེལ་འཛོམས་དུས་ལས་ཆུ་ཚོད་གཅིག་གི་རྗེས་གོང་ཞུས་མགྲོན་ཁང་དེར་སླེབས་འབྱོར་བྱུང་བ་དང། དེ་མ་ཐག་ཁོང་རྣམ་པ་གསུམ་བར་ཕན་ཚུན་ཤེས་རིག་བཏང་སླད་ཀྱི་གནས་ཚུལ་བྱུང་བ་དང། ད་ཆ། ཀྲེ་རི་ཀོ། སྲིད་འཛིན་གྱི་འོས་བསྡུའི་ནང་བཞེངས་རྒྱུར་ཕྱིར་འཐེན་ཡང་གནང་ཟིན་ཡོད་པ་རེད་འདུག་ཉེ་བའི་དུས་སྐབས་ཐའེ་ཝན་མི་མང་གི་བསམ་ཚུལ་བསྡུ་ལེན་གནང་བའི་ནང་ཚོང་པ་རྒྱུ་ཆེན་ཀའོ་ལ་རྒྱབ་སྐྱོར་གནང་མཁན་མི་མང་བརྒྱ་ཆ་བཅུ་མན་ཙམ་ཡོད་པའི་གནས་ཚུལ་ཐོན་ཡོད་ཅིང། ཁོང་གིས་ཐའེ་ཝན་གོ་མིན་ཏང་ཚོགས་པའི་སྲིད་འཛིན་འོས་མི། ཧོ་ཡུའུ་དབྱི་དང། ཐའེ་ཝན་མི་མང་ཚོགས་པའི་སྲིད་འཛིན་འོས་མི། ཀའོ་ཝེན་ཇི་རྣམ་གཉིས་སུར་རྒྱབ་སྐྱོར་གནང་བའི་རེ་སྒུག་གནང་བཞིན་ཡོད་པ་རེད་འདུག་ཁོང་རྣམ་པ་གཉིས་ལ་ཐའེ་ཝན་གྱི་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ཝི་ལེམ་ལའེ་ཅིང་ཏེ་ལས་རྒྱབ་སྐྱོར་གནང་མཁན་ཉུང་བ་ཡོད་པ་རེད་འདུག་ཐའེ་ཝན་གྱི་གོ་མིན་ཏང་ཚོགས་པ་དང་ཐའེ་ཝན་མི་དམངས་ཚོགས་པ་གཉིས་ཀས་རྒྱ་ནག་སྐམ་ས་དང་འབྲེལ་ལམ་ཟབ་ཏུ་བཏང་ནས་ཕྱོགས་གཉིས་བར་དམག་འཁྲུག་མི་འབྱུང་བ་གཙོ་དོན་བྱས་པ་ལས་གཞན་སྲིད་དོན་གྱི་ཚོགས་པ་གཉིས་བར་མཐུན་པའི་གནད་དོན་གང་ཡང་མེད་པའི་སྐོར་གནས་ཚུལ་ནང་བཀོད་འདུག། ཡང་རྒྱ་གར་གྱི་མངའ་སྡེ་ཨུ་ཏར་ཁཱནད་ནང་གི་སིལ་ཀི་ཡ་ར་ཞེས་པའི་ས་འོག་ཕུག་ལམ་རྡིབ་སྐྱོན་བྱུང་སྟེ་ལས་མི་བཞི་བཅུ་ཞེ་གཅིག་ས་འོག་ཏུ་ཚུད་པའི་ཚོ་ཉེན་སྐྱོབ་ཀྱི་ལས་དོན་སྤེལ་ནས་ད་རིང་ཉིན་གྲངས་བཅོ་ལྔ་ཕྱིན་པའི་ཉིན་ཕུག་ལམ་འདིའི་ཐོག་ནས་ས་འབྲུ་རྒྱུ་འགོ་བཙུགས་འདུག། རེས་གཟའ་སྤེན་པའི་ཉིན་ས་འབྲུ་འཕྲུལ་ཆས་འཕྲོ་བརླག་ཕྱིན་ནས་བཟོ་བཅོས་བརྒྱབ་མ་ཐུབ་པ་ཆགས་པའི་རྐྱེན་གྱིས་ས་འོག་ལ་ཚུད་པའི་ལས་མི་རྣམས་ཉེན་སྐྱོབ་ཀྱི་ལས་དོན་ལ་དོ་ཕོག་ཆེན་པོ་བྱུང་འདུག་གོང་ཞུས་ཕུག་ལམ་དེ་རྡིབ་སྐྱོན་བྱུང་དགོས་དོན་ཡང། ཉིན་གྲངས་བཅོ་ལྔའི་གོང་ལ་མངའ་ཁུལ་འདིར་ས་རུད་བྱུང་བའི་རྐྱེན་གྱིས་ཡིན་འདུག། ས་འབྲུ་རྒྱུའི་འཕྲུལ་འཁོར་གསར་པ་དེ་ས་འབྲུ་རྒྱུ་བསྐྱར་གསོ་བྱེད་རྒྱུར་ད་དུང་ཡང་ཉི་མ་བཞི་ལྔ་འགོར་ཉེན་ཡོད་འདུག་ལ། ཡང་ས་རོ་དང་རྡོ་ཧ་ཅང་ལྕི་བའི་སྟེང་རིང་ཐུང་ཧྥིད་བརྒྱ་དང་དགུ་བཅུ་གོ་ལྔ་བར་མར་བྲུས་ནས་ས་འོག་ལ་ཚུད་པའི་ལས་མི་དེ་དག་ས་རོ་རྡོ་རོ་ནས་ཁ་ཁ་དབྱེ་བ་བྱེད་རྒྱུ་དཀའ་ལས་ཁག་པོ་ཡིན་རུང་ཉེན་སྐྱོབ་བྱེད་མི་ཚོས་ས་འོག་ལ་ཚུད་པའི་ལས་མི་ཚོར་སྲོག་རླུང་ཨོག་སི་ཇན་དང། ཆུ། ཁ་ལག་སྐམ་པོ་སོགས་གཏོང་ཐུབ་ཀྱི་ཡོད་འདུག་ད་རིང་རེས་གཟའ་ཉི་མའི་སྔ་དྲོར Uttarakhand མངའ་སྡེའི་སྤྱི་ཁྱབ་བློན་ཆེན Pushkar Singh Dhami མཆོག་ས་གནས་དེར་ཕེབས་ནས་ས་འོག་ཏུ་ཚུད་པའི་ལས་མི་ཚོར་བཀའ་མོལ་གནང་བར། ཁོང་ཚོ། ཉེན་སྐྱོབ་ཆེད་ཉི་མ་ག་ཚོད་འགོར་ན་ཡང་ཁྱད་པར་མི་འདུག་ཅེས་ལས་མི་ཞིག་གིས་ཞུས་པ་ལུང་འདྲེན་གནང་སྟེ། ཁོང་ཚོ་སྙིང་སྟོབས་མ་ཞུམ་པར་ཡག་པོ་ཡོད་ལུགས་དབྱིན་ཇིའི་སྦི་སྦི་སིས་གཙོས་པའི་གསར་ལམ་ཁག་ལ་གསུངས་འདུག་ད་ཆ་རྒྱ་གར་གྱི་དམག་མི་ཡང་ས་འོག་ཏུ་ཚུད་པའི་ལས་མི་རྣམས་ཉེན་སྐྱོབ་ནང་མཉམ་ཞུགས་གནང་འཆར་འདུག་རྩ་བའི་འདི་ཟླའི་ཚེས་བཅུ་གཉིས་ཉིན་སིལ་ཀི་ཡ་ར་ཞེས་པའི་ས་འོག་ཕུག་ལམ་བཟོ་སར། ས་འོག་ཕུག་ལམ་འདིའི་ཆ་ཤས་རྒྱང་ཐག་མི་ལེ་གཉིས་དང་ཕྱེད་ཀ་ལྷག་དང་ཕུག་ལམ་འདིར་འཛུལ་སའི་སྒོ་ནས་རྒྱང་ཐག་ཕིཏ་ལྔ་བརྒྱའི་སར་བརྡབ་སྐྱོན་བྱུང་ཡོད་པའི་གནས་ཚུལ་འདུག། ཡང་བལ་ཡུལ་གྱི་རྩོད་གཞི་ཅན་གྱི་ཚོང་པ་དུར་ག་པྲ་ས་ཡིས་ཡུལ་ནང་རྒྱལ་པོའི་ལམ་ལུགས་སླར་གསོ་བྱེད་རྒྱུའི་མི་མང་གི་ངོ་རྒོལ་གྱི་ལས་འགུལ་དེར་རྒྱལ་པོ་ཟུར་པ་གྷ་ནན་དྷ་ར་ཤཱ་མཆོག་གིས་རྒྱབ་སྐྱོར་གནང་བའི་རེ་བ་བྱས་ཀྱང་ད་བར་རྒྱལ་པོ་ཟུར་པ་མཆོག་གིས་རྒྱབ་སྐྱོར་གྱི་བཀའ་མོལ་གང་ཡང་གནང་མེད་པ་རེད་འདུག། ཁ་ཉིན་རེས་གཟའ་ཕུར་བུ་ཉིན་དུར་ག་པྲ་ས་ཡིས་ཡུལ་ནང་རྒྱལ་པོའི་ལམ་ལུགས་སླར་གསོའི་ངོ་རྒོལ་གྱི་ལས་འགུལ་དེར་མི་གྲངས་ཆིག་ཁྲི་སྐོར་ཞིག་འདུ་འཛོམས་བྱེད་ཐུབ་པ་བྱུང་བ་དང་ངོ་རྒོལ་གྱི་ལས་འགུལ་དེ་རྗེས་ཁོང་རང་ཉིད་ཀྱི་ནང་ཁྱིམ་དུ་གསར་འགོད་ལྷན་ཚོགས་ཤིག་བསྐོང་ཚོགས་ཀྱིས་རྒྱལ་པོ་ཟུར་པ Gyanendra Shah མཆོག་གིས་ཁོང་གི་ལས་འགུལ་དེར་རྒྱབ་སྐྱོར་མ་གནང་བ་དེར་བློ་འགྱོད་ཡོད་པའི་སྐོར་གླེང་ཡོད་པ་རེད་འདུག་ཡང་རེས་གཟའ་པ་སངས་ཉིན་པྲ་ས་ཡི་ངོ་རྒོལ་གྱི་ལས་འགུལ་ཤུགས་ཆེ་ཞིག་སྤེལ་རྒྱུའི་སྐོར་གླེང་ཡང། ས་གནས་ཀྱི་སྐོར་སྲུང་མི་སྣས་ཁོ་པ་བཱག་ཏཱ་པུར་གྲོང་ཁྱེར་དུ་ཡོད་པའི་ནང་ཁྱིམ་དེ་ནས་ཕྱིར་ཐོན་བཅུག་མེད་པ་མ་ཟད། དེར་འདུས་ངོ་རྒོལ་ནང་ཞུགས་མཁན་མི་གྲངས་བཅུ་གྲངས་འགའ་ཤས་ཤིག་བྱུང་བ་དེ་དག་ཀྱང་འཛིན་བཟུང་དོ་དམ་བྱས་ཡོད་པ་རེད་འདུག་བལ་ཡུལ་གྱི་རྒྱལ་པོའི་ལམ་ལུགས་སླར་གསོའི་ཐོག་རྒྱབ་སྐྱོར་བྱེད་མཁན་པྲ་ས་ཡི་ཤོག་ཁག་དང Rashtriya Prajatantra ཞེས་པའི་སྲིད་དོན་ཚོགས་པ་གཉིས་བར་མཐུན་མིན་གྱི་གནས་ཚུལ་ཙམ་མ་ཟད་ཕྱོགས་གཉིས་ཀའི་རྒྱབ་སྐྱོར་བ་རྣམ་པའི་བར་ཡུལ་གྱི་སྲིད་དོན་དང་སྤྱི་ཚོགས་དང་དཔལ་འབྱོར་གྱི་ལས་འགུལ་དེ་ཇི་ལྟར་སྤེལ་ཕྱོགས་ཐད་ལངས་ཕྱོགས་འདྲ་མིན་འཛིན་མཁན་ཡོད་པ་རེད་འདུག་གཞན་ཡང་ཡུལ་གྱི་དམར་ཤོག། UML། ཚོགས་པའི་ཚོགས་གཙོ་ཀེ་པི་ཤར་མ་ཨོ་ལི་དང། ནེ་པ་ལི་ཀོང་རེས་ཚོགས་པའི་སྤྱི་ཁྱབ་དྲུང་ཆེ་ག་གན་ཐ་པ་རྣམ་གཉིས་སོ་སོས་བལ་ཡུལ་གྱི་རྒྱལ་པོ་ཟུར་པ་གྷ་ནན་དྷ་ར་ཤཱ་ལ་སྐྱོན་བརྗོད་ཤུགས་ཆེ་དང་འབྲེལ་བལ་ཡུལ་གྱི་སྤྱི་དམངས་རྒྱལ་ཁབ་དང། ཆོས་ལུགས་རིས་མེད་ཀྱི་རྣམ་པ་དེ་སུས་ཀྱང་མེད་པར་བཟོ་ཐུབ་རྒྱུ་མིན་པའི་སྐོར་གླེང་གནང་ཡོད་པ་རེད་འདུག། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཀྱི་དགོངས་གཞི་བཞིན། ལ་དྭགས་གླིང་ཤེས་ཡུལ་དུ་གཞུང་གི་སློབ་གྲྭའི་འཛིན་རིམ་ལྔ་པ་ནས་བཅུ་པ་བར་གྱི་སློབ་ཕྲུག་རྣམས་ལ་རིགས་ལམ་སློབ་ཚན་དེ་སློབ་ཚན་གཞན་བཞིན་སློབ་གཉེར་གནང་རྗེས་ད་ལོ་ཡིག་རྒྱུགས་ཐོག་མ་དེ་བཏང་ཡོད་པའི་སྐོར། ང་ཚོའི་ལ་དྭགས་ཁུལ་གྱི་ས་གནས་ཀྱི་གསར་འགོད་པ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་བཏང་གནང་བ་ཞིག་གསན་རོགས་གནང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ལྟར་ལ་དྭགས་གླིང་ཤེས་ཡུལ་དུ་གཞུང་གི་མཐོ་རིམ་སློབ་གྲྭའི་ནང་ལ་རིགས་ལམ་སློབ་གཉེར་གནང་བཞིན་འདུག་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཀྱི་དགོངས་གཞི་བཞིན་ལ་དྭགས་གླིང་ཤེས་ཡུལ་དུ་གཞུང་གི་མཐོ་རིམ་སློབ་གྲྭའི་འཛིན་རིམ་ལྔ་པ་ནས་བཅུ་པ་བར་གྱི་སློབ་ཕྲུག་རྣམས་ལ་རིགས་ལམ་སློབ་ཚན་དེ་ཉིད་སློབ་ཚན་གཞན་བཞིན་སློབ་གཉེར་གནང་རྗེས་ད་ལོ་ཡིག་རྒྱུགས་ཐོག་མ་དེ་བཏང་འདུག་དེ་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གླིང་ཤེས་ཡུལ་དུ་ཐོག་མར་ཕྱི་ལོ་ཉིས་སྟོང་བརྒྱད་ལོར་ཕེབས་པ་ནས་བཟུང་མགོན་པོ་གང་ཉིད་མཆོག་གིས་རིགས་པས་དཔྱད་ནས་སློབ་སྦྱོང་གནང་དགོས་པའི་ལམ་སྟོན་བསྩལ་བ་བཟུང་དུས་ནས་དུས་སུ་གླིང་ཤེས་མི་མང་དང་སློབ་གྲྭའི་སློབ་ཕྲུག། ཀུན་ལ་ནང་ཆོས་ངོ་སྤྲོད་དང་རིགས་ལམ་སློབ་གཉེར་སོགས་བསླབ་བཞིན་འདུག་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ལ་དྭགས་གླིང་ཤེད་ཡུལ་དུ་ལ་དྭགས་དབྱར་ཆོས་ཆེན་མོ་ཐེངས་དགུ་པ་དེ་འཚོགས་སྐབས་ཀྱི་ཉིན་མཐའ་མར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་སུ་མགོན་པོ་མཆོག་ལ་དབྱར་ཆོས་ཆེན་མོའི་ལས་བསྡོམས་སྙན་སེང་ཞུ་སྐབས་དབྱར་ཆོས་ཆེན་མོའི་ཚོགས་ཆུང་གི་འགན་འཁུར་འོག་གླིང་ཤེད་ཡུལ་དུ་ཆགས་པའི་ལ་དྭགས་དབུས་གཞུང་མངའ་སྡེའི་གླིང་ཤེད་གཞུང་གི་མཐོ་རིམ་སློབ་གྲྭར་ལོ་བཅུའི་རིང་སློབ་ཕྲུག་ཀུན་ལ་སློབ་ཚན་གཞན་བཞིན་རིགས་ལམ་སློབ་གཉེར་གནང་རྒྱུའི་འཆར་གཞི་བཏོན་འདུག་གཞན་ཡང་གླིང་ཤེད་ཡུལ་དུ་མི་མང་དང་སློབ་ཕྲུག་ཀུན་ལ་དུས་ནས་དུས་སུ་རིགས་ལམ་དང་ནང་ཆོས་ངོ་བསླབ་ཀྱི་ཡོད་ན་ཡང་ཁོང་ཀུན་ལ་དངོས་སུ་ཕན་ཕྱིར་མུ་མཐུད་ཉིན་ལྟར་སློབ་གཉེར་གྱི་དགོས་མཁོ་དང་མགོན་པོ་མཆོག་གི་ཐུགས་ཀྱི་དགོངས་གཞི་སྒྲུབ་ཕྱིར་ཡིན་པ་གླིང་ཤེད་དབྱར་ཆོས་ཆེན་མོའི་ཚོགས་ཆུང་གི་ཚོགས་མི་ཡིན་པ་གླིང་ཤེད་ཁྱབ་ཁོངས་ཀྱི་སྤྱི་འཐུས་ཟུར་པ་བསོད་ནམས་རྡོ་རྗེ་ལགས་ཀྱིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་འདི་ལྟར་གསུངས་བྱུང། ཨ་ནེ་རྒྱལ་བ་ཐུབ་བསྟན་ཆེན་པོ་སྔ་མོ་ནང་མོ་ལ་རེ་ད་དག་དག་སང་མོ་ལ་རེ་དེ་དུས་སང་མོ་ལ་རེ་ད་སློབ་གྲྭ་ནང་ལ་ད་རིགས་ལམ་དེ་དེ་ནས་ཅི་ཟེར་ཆོག་ད་ང་དང academic། སྤྱི་ལ་སྩོགས་ལ subject སྩོགས་ལ་བཙུགས་ཐུབ་ན་བཏང་ཐུབ་ན་དེ་ནི་ཕན་ཐོགས་མང་ཡོང་ཅེས་ནོག་བུ་ཚང་མ་ལ་ཅི་ཟེར་ན་བུ་ཚང་མ་ལ་ཁོང་རང་ཚ་རིག་པ་རྒྱས་ཅེས་ཀླད་པ་རྒྱས་ཅེས་རྒྱལ་ལ་ཆ་ཅེས་བསམ་བློ་རྒྱལ་ལ་བཏང་ཐུབ་ཅེས་གཅིག་དེ་ཚང་མ་ཧ་གོ་ཅེས་སི་ཕི་ལ་རྒྱལ་ལ་ཆ་ཅེས་ནོག་མོ་སོ་སང་དེ་ནི་ད་ང་ཞིག་ད་ལོ། ད་ཕྱི་གཟའ། ད་དང་པོ་འགོ་ཚུགས་པ་ན་རེད་ད་ཅི་ཟེར་ཅེས་ཨ་ཟུག་གསུམ་པ་བཞི་པ་གསུམ་པ་བཞི་པ་ནང་པ་ལ་ང་ཚོའི་རིགས་ལམ་དེ་ད་སློབ་གྲྭ་ཁོ་རང་གཞུང་གི་སློབ་གྲྭ་རེད་ད་དེ་སྒེར་གྱི་སློབ་གྲྭ་མ་རེད་ང་ཚོའི་གཞུང་གི་སློབ་གྲྭ་རེད་གཞུང་གི་སློབ་གྲྭའི་ནང་ལ་བཙུགས་བ་རེད། དེ་ཡང་ལ་དྭགས་དབུས་གཞུང་གི་གླིང་ཤེད་མཐོ་རིམ་སློབ་གྲྭའི་སློབ་ཕྲུག་ཀུན་ལ་རིགས་ལམ་སློབ་གཉེར་གནང་བ་དེ་ལ་དྭགས་ས་གནས་འཛིན་སྐྱོང་གི་ཡོན་ཏན་ལས་ཁུངས་ནས་ཆོག་མཆན་ཞུ་བ་དང་མཉམ། སློབ་གྲྭར་རིགས་ལམ་སློབ་རྒྱུའི་འགྲོ་གྲོན་དང་དགེ་རྒན་འཚོལ་རྒྱུ་སོགས་ཀྱི་ལས་ཀ་རྣམས་གླིང་ཤེད་དབྱར་ཆོས་ཆེན་མོའི་ཚོགས་ཆུང་གིས་འགན་འཁུར་གནང་བ་ཞིག་རེད་འདུག་ལ་དྭགས་དབུས་གཞུང་མངའ་སྡེའི་གླིང་ཤེད་མཐོ་རིམ་སློབ་གྲྭར་ད་ལྟའི་ཆར་སློབ་ཕྲུག་ཁྱོན་བདུན་ཅུ་ཙམ་ཡོད་པ་དང་རིགས་ལམ་སྦྱང་མཁན་འཛིན་གྲྭ་ལྔ་པ་ནས་བཅུ་པ་བར་སློབ་ཕྲུག་གྲངས་སུམ་ཅུ་ལྷག་ཡོད་པ་སློབ་གྲྭའི་སློབ་སྤྱི་ལགས་ཀྱིས་གསུངས་བྱུང། ཡང་སློབ་གྲྭ་ནང་རིགས་ལམ་སློབ་གཉེར་གང་འདྲ་སྒྲུབ་ཀྱི་ཡོད་པའི་གནས་སྟངས་ཐོག་སློབ་གྲྭའི་སློབ་སྤྱི་ཚེ་དབང་ནོར་བུ་ལགས་ཀྱིས་གསུངས་དོན་དུ།
དེའི་དེ་འདྲའི་གྲྭ་བ་ཅི་རིགས་འདུག་སྔོན་མ་ཁོང་ཚོ་གིས་ད་ད་ལོ་འགོ་མ་བཟུང་ངེད་ལ་སྔོན་ལ་དེ་ཁོང་ཚོ་ལ་སྔོན་ཚེ་སློབ་སྦྱོང་བལྟས་སུ་འདུག་བ་ག་རེ་ལབ་ན། དབྱར་ཆོས་ཆེན་མོའི་སྔོན་ལ་ཁོང་ཚོ་ལ། ལྷོ་ཕྱོགས་ནས་དགེ་བཤེས་དང་བླ་མ་མང་པོ་ཕེབས་རོ་དེ་ལ། དགེ་རྒན་ཕེབས་ཏེ་ཁོང་ཚོ་ལ་བསླབ་འདུག་སྔོན་ལ་དེ། དེ་ཞིག་མིན་ལ་ཁོང་ཚོ་ལ། Idea འདྲ་བོ་གཅིག་འདུག་རིགས་ལམ་སྐོར་ལ། ཨ་ནི་ད་ལོ། དམིགས་བསལ་གྱིས་ཨ་ནི། གཞུང་གིས་ཆོག་མཆན་གནང་སྟེ་དེ་ལ་དགེ་རྒན་བཞག་འདུག་ག་ལ། དམིགས་བསལ་གྱིས་དོ་སྣང་ཆེར་འགྲོ་ཡ་དང་ཨ་ནི། ཁོང་ཚོ་དཀའ་ལས་མང་བརྒྱབ་ཡ་དེའི་ཐོག་ལ་ཁོང་ཚོ་གྱིས་དོ་སྣང་ཞེ་དྲག་དཔེ་དོ་སྣང་བྱས་འདུག། ཨ་ནི་མཉམ་དུ་མཉམ་དུ་ལ་ཁོང་ཚོ་གྱིས། གལ་སྲིད་དོགས་པ་དང་དེ་འཕྲོས་ན་གིས་གྱིས་མཉམ་དུ་ཞུགས་རྒྱུ་ར་ཕ་ཅོག་ལ་དོ་ཁང་ལ་ཨ་ནེ་ཧུར་བརྩོན་ཞེ་གཅིག་འདུག་དེའི་ཐོག་ལ། སློབ་གྲྭ་ནང་རིགས་ལམ་སློབ་ཚན་དེ་ཉིད་ད་ལོ་ནས་སློབ་ཚན་གཞན་བཞིན་བསླབ་འགོ་ཚུགས་འདུག་ལ་ཡང་སློབ་ཕྲུག་ནང་ཁུལ་མཉམ་འཛོམས་བྱས་ཏེ་རིགས་ལམ་རྩོད་པ་སོགས་ཀྱིས་བརྟེན་པས་སློབ་ཕྲུག་རྣམས་ནས་སློབ་སྦྱོང་ལ་དོ་སྣང་ཆེ་རུ་འགྲོ་བ་སོགས་ཀྱི་ཕན་རླབས་ཆེན་པོ་ཡོད་པ་སློབ་སྤྱི་ལགས་ཀྱིས་འདི་ལྟར་གསུངས་བྱུང།
སློབ་ཕྲུག་དེ་ཚོ་དངོས་གནས་ཁོ་རང་མཚམས་མཚམས་ང་ཚོ་ཕྲུ་གུ་དེ་ཚོ་མིན་ཏེ་ཕྲུ་གུ་ཚང་མ་མཉམ་དུ་ཨོལ་འདྲ་བོ་ནང་ལ་སྐད་བཏང་ར་རྟགས་གསལ་བཏང་བཅུག་ར་ཨ་ནི་ཁོང་ཚོ་གིས། ཞུ་སེམས་ཤུགས་དྲག་འཕར་གི་འདུག་ད་ཁང་ཚན་བཞི་ཡོད་རེད་ཁང་ཚན་ནང་ལོགས་ལ་མཚམས་མཚམས་རྟགས་གསལ་བཏང་ར་ཕྲུ་གུ་དེ་ཚོ་བསྐོ་བཞག་བརྒྱབ་ནས། ལངས་ནོ། ཨ་ནི་ཕྲུ་གུ་དེ་ཚོ་ལ་དངོས་གནས་ཁོ་རང་སྤྲོ་བ་ཤུགས་སླེབས་གི་འདྲ་སློབ་ཚན་ལ་སྤྲོ་བ་སླེབས། ཨ་ནི་དམིགས་བསལ་གི་ཁོང་ཚོ་གི་རིག་པ་དེ་ཚོ་ཨ་ནི་དངོས་གནས་སྔོན་མ་ལས་ཏེས། ཡག་ཨ་འདྲ་བོ་ཞིག་མཐོང་གི་འདུག་ང་ཚོ་སློབ་ཚན་ཕྱི་ཟླ་དོ་སྣང་བྱེད་ཡ་དང་ག་ཞིག་ལ་ན་ཁོང་ཚོ་རིག་པ་རིག་པ་བརྟག་དཔྱད་བྱེད་ནས་ཞིག་ཏུ་བསྟན་འདུག་ངག་རྒྱུགས་སྐབས་ལ་ང་ཚོ་གིས་དེ་ལ་ང་ཚོ་དེ་ལ་དགེ་བཤེས་འདྲ་བོ་དགེ་དང་ཨ་ནི་ཟུར་དཔང་དང་འདྲ་ཇཱིས་འདྲ་བོ་བཞག་ར་ང་ཚོ་གིས་དེ་ལ་ངག་རྒྱུགས་བཏང་རོགས་འོ་དེ་ཁུ་ད་ལྟ་ང་ཚོ་རླུང་འཕྲིན་ཁང་ནང་ལ་ང་ཚོ་གིས་མི་མང་ལ་བསྟན་རེ་ད་ང་ཚོ་གིས་ག་རེ་བྱེད་ཀྱོག་གླེང་བཤད་ལ་ཨ་ནི་ང་ཚོ་གིས་རེ་བ་ག་རེ་ཡིན་ལབ་ན་ང་ཚོ་གིས་དེ་གཞུང་ག་ལས་ཀྱོག་ད་ལྟ་སློབ་ད་ལྟ་ཡོན་ཏན་གྱི་དཔོན་པོ་དེ་ཚོ་གིས་མི་དེ་གཞན་དག་ང་ཚོ་གཞུང་གི་སློབ་གྲྭ་དེ་ཚོ་ལ་ང་མིག་དཔེ་བཟང་པོ་འདྲ་བོ་བྱེད་ད་ང་ཚོ་རེ་བ་བཟང་བཟང་ནས་བརྒྱབ་རེ་ད་ང་ཚོ་དེ་འདྲ་དངོས་གནས་ཕན་ཐོགས་ཀྱི་འདུག་ལ་ནི

གཏན་འབེབས་ཀྱི་ལྷན་ཚོགས་ནང་ཚོགས་ཞུགས་གནང་བའི་དགེ་བཤེས་དགེ་ལེགས་རྒྱལ་མཚན་ལགས་ཀྱིས་གསུངས་པ་སོགས་ཀྱི་སྐོར་ལ་རྒྱ་གར་ལྷོ་ཕྱོགས་ནས་པདྨ་དངོས་གྲུབ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན།
ཚན་རིག་བརྡ་ཆད་གཏན་འབེབས་གནང་རྒྱུ་ལས་སླ་བོ་ཞིག་མིན་ཡང་དེ་ནི་མི་རིགས་ཤིག་གི་རིག་གཞུང་ཡར་རྒྱས་གཏོང་རྒྱུར་དཀའ་ལས་རྒྱབ་དགོས་རྒྱུ་གལ་ཆེན་པོ་ཡིན་སྐོར་རྒྱལ་སྤྱིའི་བོད་ཀྱི་ཚན་རིག་བརྡ་ཆད་གཏན་འབེབས་ཀྱི་ལྷན་ཚོགས་ནང་ཚོགས་ཞུགས་གནང་བའི་དགེ་བཤེས་དགེ་ལེགས་རྒྱལ་མཚན་ལགས་ཀྱིས་གསུངས་གནང་བྱུང། ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་གཉིས་ནས་དབུ་འཛུགས་ཀྱིས་ཉིན་བརྒྱད་ཀྱི་རིང་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་འཆར་གྱི་གོ་སྒྲིག་འོག། འབྲས་སྤུངས་བློ་སེང་གླིང་གོམ་སྒྲུབ་དང་ཚན་རིག་ལྟེ་གནས་ཁང་གིས་མཉམ་སྒྲུབ་གནང་བའི་འོག་འབྲས་སྤུངས་བློ་གསལ་གླིང་སྒོམ་སྒྲུབ་དང་ཚན་རིག་ལྟེ་གནས་ཁང་གི་ནང་དུ། བོད་པའི་དགོན་སྡེ་དང་ཤེས་ཡོན་བསྟི་གནས་འདྲ་མིན་ཁག་བདུན་ནས་ལོ་ཙཱ་བ་དང་རིག་གཞུང་དང་རིག་གནས་ལ་མཁྱེན་རྒྱ་ཡངས་པའི་སྐྱ་སེར་བཅུ་གཉིས་ཙམ་ཞིག། ལྷན་བཞུགས་ཀྱིས་རྒྱལ་སྤྱིའི་བོད་ཀྱི་ཚན་རིག་བརྡ་ཆད་གཏན་འབེབས་ཀྱི་ལྷན་ཚོགས་ཐེངས་བཅོ་ལྔ་པ། ཚོགས་བཞིན་ཡོད་པ་རེད་འདུག་ལ་དེ་ནི་གཙོ་བོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་ལྟར། དེང་སང་གྲྭ་ཚང་ཁག་གི་དགེ་འདུན་པ་རྣམས་ལ་ཚན་རིག་སློབ་ཁྲིད་ཀྱི་བསླབ་གཞི་གཏན་འབེབས་གནང་བ་གཞིར་བཟུང་གི་བསླབ་གཞིའི་ཀློག་དེབ་ཁག་ཨེ་མོ་རི་དང་བོད་ཀྱི་ཚན་རིག་ལོ་ཙཱ་བ་རྣམ་པས་བོད་བསྒྱུར་གནང་བའི་བརྡ་ཆད་ཙམ་མ་ཡིན་པར་བརྡ་ཆད་དེ་དག་གི་ཐོག་གོ་བསྡུར་གྱིས་གཏན་འབེབས་གནང་སྟེ་ད་བར་ལྷན་ཚོགས་ཐེངས་བཅུ་བཞི་ཚོགས་ཟིན་ཡོད་པ་སོགས་ཀྱི་སྐོར་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་འཆར་གྱི་འབྲེལ་མཐུད་པ་ཀརྨ་བསྟན་འཛིན་ལགས་ཀྱིས་འདི་གའི་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་བྱུང། ང་རང་ཚོ་བོད་ཀྱི་སྐད་ཡིག་ནང་ལོགས་ལ་གཏན་འབེབས་མེད་པའི་བརྡ་ཆད་མེད་པ་གི་ཨ་ནི་ཚན་རིག་གི་ཐ་སྙད་མང་པོ་ཅིག་ཡོང་བསྡད་ཀྱི་ཡོད་རོ་ད་འདི་ཚོ་ང་ཚོ་གིས་ད་བསྒྱུར་བ་འདུག་སེ་བསྒྱུར་ནས་བཞག་བཞག་ན་ཁོ་འགྲིག་གི་ཡོད་མ་རོ་ད་འདི་ཡིན་དུས་ཚོགས་འདུ་ཅིག་བསྐོང་ཨ་འདིའི་ནང་ལོགས་ལ་བགྲོ་གླེང་བྱེད་ནས་ཨ་ནི་ཁོ་ཚིག་འདི་ལ་ཐ་སྙད་འདི་བེད་སྤྱོད་བཏང་ན་ཏག་ཏག་འགྲིག་གི་འདུག་པའི་ཚིག་གསར་བཟོ་བྱེད་དགོས་ན་ག་འདྲས་ཅིག་བྱེད་ན་ཡག་ས་ལབ་ནས་འདུག། ཚན་རིག་དང་འབྲེལ་བ་ཡོད་རྒྱུ་གི་མཁས་པ་ཡིན་ནའི་རེད་ཨ་ནི་ང་ཚོ་བོད་ལུགས་ཀྱི་སྨན་པ་གདན་ཞུ་གནང་ཡ་ཡིན་ནའི་རེད་ག་རེ་ཅིག་ལབ་ན་འདི་ནང་ལོགས་ལ་ཡང་སྨན་གྱི་མང་པོ་ཅིག་སླེབས་ཡོང་དུས་ཡང་ང་རང་ཚོ་ཐ་སྙད་སྔོན་མ་ཡོད་བཞིན་པ་དེ་འདྲས་ཡང་ཁོ་གསར་བ་བཟོ་མི་དགོས་པ་བྱས་ཁོ་རང་འདྲ་བེད་སྤྱོད་བཏང་ཡ་ཡོད་པ་བྱས་ཁོ་ཐ་སྙད་དེ་ཏག་ཏག་འགྲིག་གི་ཡོད་ན་འདི་འདྲས་ཀྱི་ཐོག་ནས་ད་གཙོ་བོ་ད་ང་རང་ཚོ་སློབ་ལོ་ཙཱ་བ་རྣམས་ཀྱིས་སློབ་དེབ་བསྒྱུར་བའི་སྐབས་སུ་འདི་ནང་ལོགས་ལ་ད་ཚན་རིག་གི་ཐ་སྙད་མང་པོ་བོད་ཡིག་ནང་མེད་དུས་འདི་ད་ང་ཚོ་གཏན་འབེབས་འདྲ་བོ་དང་ད་ཁོ་གསར་བཟོ་བྱས་དང་དེ་འདྲས་ཀྱི་ཐོག་ནས་བཙུགས་པ་ཞིག་རེད། ད་འདི་ད་ལྟ་བར་དུ་ང་རང་ཚོས་ཀྱི་ལོ་ད་ཐེངས་མ་བཅུ་བཞི་ཚོགས་རེད་འདི་ནང་ལོགས་ན་ད་ཁྱོན་བསྡོམས་བདུན་སྟོང་ལྷག་ཅིག་ད་དུ་ཐ་སྙད་ཅིག་གཏན་འབེབས་བྱུང་ཐུབ་ཡོད་རེད། ཡང་འབྲས་སྤུངས་བློ་གསལ་གླིང་སྒོམ་སྒྲུབ་དང་ཚན་རིག་ལྟེ་གནས་ཁང་གི་འགན་འཛིན། དགེ་བཤེས་བློ་ལྡན་ལགས་ཀྱིས་གསུངས་ན་རྒྱལ་སྤྱིའི་བོད་ཀྱི་ཚན་རིག་བརྡ་ཆད་གཏན་འབེབས་གནང་བཞིན་པ་དེའི་ནང། ཚད་འཇལ་འགའ་ཞིག་ཡུལ་འདྲ་མིན་གྱི་ཐ་སྙད་རྣམས་བོད་བསྒྱུར་གནང་སྟངས་གནང་ལུགས་སོགས་ཀྱི་སྐོར་ངོ་སྤྲོད་འདི་ལྟར་གནང་བྱུང། རྩ་བའི་ད་ཀློག་དེབ་ཡོད་རེད་ཁོང་ཚོ་ལ་ཀློག་དེབ་དེ་གའི་དེ་ཡོད་ནི་ཡོད་བའི་ནང་ལོགས་ནས་ད་ཀློག་དེབ་དཔེར་ན་དབང་རྩ་རིག་པ་ཡིན་ན་རེད་དངོས་ཁམས་རིག་པ་རེད། འོ་ད་དེ་གའི་དེ་ཐོག་ནས་ནི་ཅིག་གི་ཐ་སྙད་མང་པོ་ཅིག་དག་ན་ཞིག་དབང་རྩ་དེ་གའི་དེ་ཐོག་ནས་ཕེ་གི་ན་ཡོད་དེ་གའི་དེ་ང་ཚོ་ད་ཐ་སྙད་ད་དེ་སྔ་བསྒྱུར་མ་ཚར་གཅིག་ཡང་བསྒྱུར་ཡོད་པ་ཡིན་ན་གཅིག་གང་ཟག་བྱེ་བྲག་པ་ཡིན་ན་ཚོགས་པ་བྱེ་བྲག་པ་དེ་འདྲའི་གཅིག་གིས་བསྒྱུར་བཞག་པ་འདི་ཡང་འགྲིག་གི་འདུག་གེ་འགྱུར་ཏག་ཏག་རེད་འདུག་རེད་མི་འདུག་ཚིག་ཁོ་རང་ཚུགས་མ་ཚུགས་ཡིན་ན་དོགས་འདྲི་རྒྱབ་བྱས་ནས་སྟོན་བཞག་ཡོད་རེད་ཨ། འདི་དཔེར་ན་དེ་སྔ་འགྱུར་ཟིན་པ་ཞིག་ཡིན་པ་ཡིན་ན་འདི་ནས་བསྒྱུར་བཞག་བྱས་ནས་ཡང་ད་ཡང་ཚིག་འདི་ལ་འགྱུར་འདི་ཏག་ཏག་བསྡད་ཀྱི་ཡོད་དམ་མེད་ཞེས་ནས་འོ་འདུག་ཟེར་ནས་ད་ཁོ་རང་སྤྱི་ཡོངས་ཀྱི་ཚན་རིག་རེད། ཡང་དེ་མིན་གྱི་ཡང་སེམས་ཁམས་དང་འབྲེལ་བའི་རིགས་ད་སྣ་ཚོགས་ཅིག་ཡོད་པ་ཡིན་དུས་ཐ་སྙད་འོག་ཏུ་ཚིག་འདི་སྐད་དུ་དོགས་འདྲི་བརྒྱབ་བཞག་ཡོད་རེད་ལ། དེ་བཞིན་ཡང་ལྷན་ཚོགས་དེའི་ནང་ཚོགས་ཞུགས་གནང་བའི་འབྲས་སྤུངས་བློ་གསལ་གླིང་ཚན་རིག་སྡེ་ཚན་གྱི་སློབ་དགེ་དང། དེ་སྔ་རྒྱལ་སྤྱིའི་བོད་ཀྱི་ཚན་རིག་བརྡ་ཆད་གཏན་འབེབས་ཀྱི་ལྷན་ཚོགས་ཐེངས་མང་པོའི་ནང་ཚོགས་ཞུགས་གནང་བ་དགེ་བཤེས་དགེ་ལེགས་རྒྱལ་མཚན་ལགས་ཀྱིས་གསུངས་ན། ཚན་རིག་གི་བརྡ་ཆད་གཏན་འབེབས་གནང་རྒྱུ་དེ་ནི་ལས་སླ་བོ་ཞིག་མིན་ཡང། དེ་ནི་མི་རིགས་ཤིག་གི་རིག་གཞུང་ཡར་རྒྱས་གཏང་རྒྱུར་དཀའ་ལས་བརྒྱབ་དགོས་རྒྱུ་གལ་ཆེན་པོ་ཡིན་པ་གསུངས་གནང་བྱུང།
ཐ་སྙད་བཤད་དེ་ནམ་རྒྱུན་ང་ཚོ་བར་གྱི་མིང་ཞིག་བཟོ་ཞེས་ཟེར་ནས་སྟབས་བདེ་པོ་འདྲ་ཅིག་སྐད་ཆ་བཤད་ན་ཐང་འདྲ་ཅིག་རེད་དེ་ཡིན་ན་ཡང་མི་དངོས་གཞི་ལ་མར་བབས་ནས་ཨ་ནི་ཁོ་ཐ་སྙད་རེ་རེ་རེ་རེ་གསར་བཟོ་བྱས་ཡོང་དུས་ཨ་ནི་དཔེ་དཀའ་ངལ་འདུག་ལས་སླ་པོ་ཁྱོན་ནས་མི་འདུག་ཁོ་གལ་ཆེན་པོ་རེད། ཨ་ལས་སེམས་ཅན་ཀྱང་རྒྱབ་དཔེར་ན་ཙི་ཙི་བཟོ་འདྲ་དེ་འདྲ་ཡོད་ན་གཅིག་ལ་མིང་བཏགས་ན་ཙི་ཙི་བཟོ་ལྟ་གཅིག་པ་གཅིག་རྐྱང་འདྲ་པོ་འདྲ་ཅོ་དཔེ་མང་པོ་སླེབས་ཡོང་འདུག་ཨ་ཚན་རིག་ནང་ལོགས་ལ་དཔེ་བཟོ་ལྟ་གཅིག་པ་གཅིག་རྐྱང་ཡིན་གི་ཕར་བལྟས་ན་ནི་གཅིག་པ་གཅིག་རྐྱང་ཡིན་གི་ད་དེ་ཚོ་ལ་མིང་ལོགས་ལོགས་བཏགས་དགོས་འདུག་མི་དེ་འདྲ་བྱས་འོ་འདི་དཔེ་དཀའ་ངལ་འདུག། འདི་ནས་ཚན་རིག་གི་ཐ་སྙད་དེ་ཚོ་མར་ཞིབ་ཚགས་པོ་དཔེ་ང་ཚོ་མིག་གིས་མ་མཐོང་ཡ་དེ་འདྲའི་རྐྱང་རྐྱང་ལ་མིང་བཏགས་དགོས་གོ་ར་མ་ཤེས་ཡ་ཅིག། དཔེར་ན་སྐྱེ་དངོས་ཚན་རིག་དེ་འདྲའི་ནང་མར་འགྲོ་དུས་ཨ་ནི་ཕྲ་ཕུང་དང་དེ་འདྲའི་མར་ཞིབ་ཚགས་པོ་ནང་འགྲོ་དུས། ཨ་ནི་དེ་ཚོ་རེ་རེ་རེ་རེ་ལ་མིང་བཏགས་འགྲོ་དགོས་དུས། དེ་ཚོ་ལས་སླ་པོ་མི་འདུག་ར་དཀའ་ངལ་འདུག་དཔེ་ཤུགས་ཆེན་པོ་རེད་བཞག། ད་ཡིན་ན་དཀའ་ལས་འདུག་ཟེར་ནས་བཞག་ཡ་ག་ལ་ཡིན་པ་ར་ང་ཚོ་དེའི་མི་རིགས་གཅིག་གི་གོ་བ་ག་རེ་ཟེར་གོ་ར་རིག་གཞུང་ཅིག་ཡར་རྒྱས་འགྲོ་དགོས་ན་དཀའ་ལས་རྒྱག་དགོས་གོ་ར། དེ་ཡིན་དེ་ཡིན་བལྟས་ཟེར་ཐ་སྙད་ཟེར་ལ་དེ་ཚོས་ལས་སླ་པོ་མི་འདུག། རྒྱལ་སྤྱིའི་བོད་ཀྱི་ཚན་རིག་བརྡ་ཆད་གཏན་འབེབས་གནང་བའི་ལྷན་ཚོགས་དེ་གྲུབ་མཚམས་སུ་འབྲས་སྤུངས་བློ་གསལ་གླིང་སྒོམ་སྒྲུབ་དང། ཚན་རིག་ལྟེ་གནས་ཁང་གི་ནང་དུ་མུ་མཐུད་སྤྱི་ཟླ་བཅུ་གཉིས་པའི་ཚེས་གཅིག་ནས་བཅུ་བཞི་བར། བདུན་ཕྲག་གཉིས་ཀྱི་རིང་ལོ་རིམ་གསུམ་པའི་ཚན་རིག་ཞིབ་འཇུག་སྦྱོང་བརྡར་གནང་རྒྱུ་དང། བདུན་ཕྲག་གཉིས་ཀྱི་རིང་ལོ་རིམ་གསུམ་པའི་ཚན་རིག་ཞིབ་འཇུག་སྦྱོང་བརྡར་གནང་རྒྱུ་དང་ཕྱི་ཚེས་བཅོ་ལྔ་ནས་ཉི་ཤུ་བར་ཉིན་ལྔའི་རིང་ཚན་རིག་སྐད་སྒྱུར་གྱི་ཟབ་སྦྱོང་གནང་རྒྱུ་ཡིན་པ་རེད་འདུག་དེའི་ཐོག་བློ་གསལ་གླིང་སྒོམ་སྒྲུབ་དང་ཚན་རིག་ལྟེ་གནས་ཁང་ནས་གོ་སྒྲིག་ཞུ་སྒོ་གང་ཅིར་མཐུན་འགྱུར་གནང་གི་ཡོད་པ་རེད་འདུག་གཞི་རྩའི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་གཞིར་བཟུང་གིས་ཕྱི་ལོ་ཉིས་སྟོང་དྲུག་ལོར་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་འཆར་གྱི་གོ་སྒྲིག་འོག

ལྷན་ཞུགས་གནང་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན། ཨ་རི། ནིའུ་ཇར་སི་མངའ་སྡེའི་ནང་གནས་སྡོད་གནང་མཁན་ཁེ་ལས་པ། འཆི་མེད་གཡུ་སྒྲོན་ལགས་ནི་ཕོ་མོ་མཐུན་སྒྲིག་དང་འབྲེལ་བའི་ལས་གཞི། མི་ཚེ Dot Com འགོ་འཛུགས་གནང་མཁན་དེ་ཡིན་པ་དང། ཐེངས་འདིའི་ང་ཚོའི་ལེ་ཚན་ནང་འཆི་མེད་ལགས་དང་ལྷན་དུ་བུད་མེད་དང་སྤྱི་ཚོགས་ཞེས་པའི་བརྗོད་གཞིའི་ཐོག་གླེང་མོལ་ཞུ་རྒྱུ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ན་གཞོན་དང་སློབ་ཕྲུག་གི་ལེ་ཚན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་ང་ནོར་བདེ་ཡིན། ཐེངས་འདིའི་ན་གཞོན་དང་སློབ་ཕྲུག་གི་ལེ་ཚན་ནང་ཨ་རིའི་མངའ་སྡེ་ནེའུ་ཇར་སི་ནང་གནས་སྡོད་ཁེ་ལས་པ་འཆི་མེད་གཡུ་སྒྲོན་ལགས་དང་ལྷན་དུ་བུད་མེད་ཁེ་ལས་པ་དང་སྤྱི་ཚོགས་ཞེས་པའི་བརྗོད་གཞིའི་ཐོག་གླེང་མོལ་ཞུ་རྒྱུ་ཡིན་འཆི་མེད་གཡུ་སྒྲོན་ལགས་ང་ཚོའི་ལེ་ཚན་ནང་མཉམ་ཞུགས་གནང་བ་ཐུགས་རྗེ་ཆེ། ཁྱེད་རང་ཐུགས་རྗེ་ཞུ་ཡག་ཡིན། ང་རང་དེ་ལ་སྐད་ཆ་བཤད་ཡག་གི་གོ་སྐབས་གནང་བ་དེ་ལ།
ཁེ་ལས་པ་འཆི་མེད་གཡུ་སྒྲོན་ལགས་ཀྱིས་བོད་པའི་ཁ་ཐོར་སྤྱི་ཚོགས་ཀྱི་དགོས་མཁོ་ལ་གཟིགས་ནས Online Dating App མི་ཚེའམ་བོད་རིགས་ཕན་ཚུན་གཉེན་སྒྲིག་ཡོང་སླད་དྲ་ཐོག་བརྒྱུད་མཉེན་ཆས་མི་ཚེ་ཞེས་པ་ཞིག་གསར་འཛུགས་གནང་ཡོད་པ་དང་དེ་སྔོན་ཁོ་མོས་བུ་ཕྲུག་གསོ་སྐྱོང་གི་མ་མའམ Tibetan Nannies Agency ཡང་གསར་འཛུགས་གནང་ཡོད་པ་རེད། འཆི་མེད་གཡུ་སྒྲོན་ལགས་དྲི་བ་དང་པོ་དེ Online Dating། མི་ཚེ་ཞེས་པ་དེ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ལ་གསར་འཛུགས་གནང་བཞག་དེང་སང་སྤྱི་ཚོགས་སུ་འདྲ་ཞིག་ཡིན་རུང་ཕོ་མོ་ཐུག་འཕྲད་ཀྱི་སྡིངས་ཆ་མང་པོ་འདུག་དཔེར་ན Smart Phone མ་དར་སྔོན་ལ། རྒྱ་གར་གྱི་སྤྱི་ཚོགས་ནང Shaadi Dot Com དེ་འདྲ་འདུག་བོད་པའི་སྤྱི་ཚོགས་ནང་ལོགས་ལ་དགོས་མཁོ་ག་རེ་ལ་གཟིགས་ནས་ཨ་ནི་མི་ཚེ་དྲ་རྒྱ་དེ་འགོ་བཙུགས་གནང་ཡིན་པས།
དང་པོ་དེ། ང་ཚོ་འདི་བོད་པ་འདི་མི་ཉུང་ཉུང་ཅིག་བྱས་མི་འབོར་འདི་ད་ཉུང་རུ་ཉུང་རུ་ཆགས་ཀྱི་ཡོད་ཀྱི་སེམས་ཁྲལ་ཅིག་བྱས་ཨ་ནི་འདི་སྒང་ལ་གཉིས་པ་འདི་ང་རང་སྤུ་གུ་གསུམ་གྱི་ཨ་མ་ཨ་ནི་འདི་སྒང་ལ་སྤུ་གུ་འདི་ཚོ་ཆེན་པོ་ཕྱི་ལུང་པ་ལ་ཆེན་པོ་འཚར་ལོངས་བྱེད་ཡོང་དུས་སྐབས་ལ་བོད་པ་ཐུག་ཡ་འདི་དཔེ་དཀའ་ལས་ཁག་པོ་ཆགས་ཀྱི་ཡོད་པ་བྱས་ཨ་ནི་འདི་ལ་ལྟ་ནས་ང་ཚོ་འདི་སྒང་ལ་གསུམ་པ་འདི་ད་ག་རེ། བོད་པ་མང་པོ་ཅིག་ད་ཨེ་འདྲས་ལོ་ཆེན་པོ་བཞིའུ་ལས་འགྲོ་དུས་ལས་ཀ་ལ་མགོ་འཐོམས་ཨ་ནི། སོ་སོ་ད་མི་ཚེ་འགྲོ་བདེ་བོར་ཨ་ནི་འགྲོ་ཡ་ལ་ད་འཚོ་བ། སྐྱེལ་ཡ་ལ་ལས་ཀ་བྱེད་དགོས་རེད་ལས་ཀ་བྱེད་དུས་སྐབས་ལ་ཨ་ནི། ག་པར་ལས་ཀ་ཡག་ཡོད་ན། དེ་ལ་སྤོས་འགྲོ་དུས་སྐབས་ལ་ཨ་ནི་ཀུག་ཀྱོག་བ་ག་ས་ལ་བོད་པ་ལྷག་འདུག་དོ་ཨ་བྱེད་དུས་སྐབས་ལ། འདི་འདྲས་འདྲ་བོ་ཅིག Platform འདྲ་བོ་ཞིག་མེད་པ་འདྲ་བྱས་ན་བོད་པ་གི་བོད་པ། ཐུག་ཡ་འདི་དཀའ་ལས་ཁག་པོ་ཆགས་མཁན་འདྲ་བོ་ཨ་ནི་ང་རང་སྤུ་གུ་ཨ་མ་ཡིན་དུས་སྤུ་གུ་གསུམ་འདི་ད་ཕྱི་རྒྱལ་དཀྱིལ་མ་ལ་འཚར་ལོངས་བྱེད་དུས་ཁོང་ཚོ་གི་ཕྱི་རྒྱལ་མཉམ་འབྲེལ་འདི་འདི་ཁ་ལོར་ཉེན་ཁ་དེ་མང་རུ་མང་རུ་མང་རུ་འགྲོ་དུས་སྐབས་ལ་ཨ་ནི་ང་སེམས་ཁྲལ་ཆེན་པོ་ཆགས་ནས་ཨ་ནི་ད་ག་རེ་ཟེར་མི་རིགས་གཞན་པ་ལ་ད platform དཔེ་མང་པོ་ཡོད་རེད bumble ཡོད་རེད tinder ཡོད་རེད་ད་མང་པོ་ཅིག་ཡོད་རེད་འདི་ཚོ་ད་ད་ཁོང་ཚོ dating བྱས་ང་རང་གི་དམིགས་ཡུལ་འདི་མི་ཚེ་ད་མི་ཚེ་གང་བཟང་མཉམ་དུ་དོན་དང་ལྡན་པ་སྐྱེལ་ཡ་ལ་བོད་པ་ལ་བོད་པ་ཅིག་ཐུག་ན་ཡག་པོ་འདུག་བསམ་ནས་ངེད་ཀྱི་ད་བསམ་བློ་མང་པོ། རྒྱུན་རིང་པོ་ནས་བསམ་བློ་སེམས་ཁྲལ་སེམས་པ་ནང་ལོག་དཀའ་ངལ་འདི་ཆགས་ཆགས་ནས་ཨ་ནི་ད་ཡག་པོ་ཟླ་གཉིས་ལོ་བཞི་ནས་ད་ང་ཚོ་གི website ཅིག་བཟོས website བཟོས་ན་ད་ཕྱི་རྒྱལ། ད་ཨ་རི་མིན་པ་བྱས་ང་རང་ཨ་རི་སྡོད་ཀྱི་ཡོད་རེད་བ། ཡུ་རོབ་ད་གོ་ས་ཆ་གོ་ག་ས་ལ་སླེབས་ཡ་ལ website འདི

རེད་རེད། ང་ཚོ་གི་ད་ང་རང་ཚོ་གི་ད་ལྟ་ད་ཐོག་མ་དང་པོ་ཚུགས་པ་རེད་ཨ་ནི། ཡིན་དུས་སྐབས་ལ་ང་རང་ཚོ་གི་གང་དྲག་དྲག་ད་སྟབས་བདེ་བོ་འདྲ་བོ་ཞིག་བཟོས་ཡོད་རེད mobile user friendly འདྲ་བོ་བཟོ་ཐབས་ཤིག་བྱས་ཡོད་ད་སློབ་སྦྱོང་ཡོད་མཁན་ཅིག་གིས་འདི་བྱེད་ལས་སླ་བོ་དཔེ་རེད་ད་ལབ་ན་ང་ཚོ་ངེད་ཀྱི་དམིགས་དམིགས་ཡུལ་གལ་ཆེ་ཤོས་དེ་ང་གི་ཕྱི་རྒྱལ་ལ་ཡོང་མཁན་བྱེད་དུས་སྐབས་ལ་ཕྱི་རྒྱལ་ལ་ཡོང་མཁན་མང་ཆེ་ད། འདི་འདྲའི་ཐོག་ལ་གོ་དོན་དཔེ་མང་པོ་ཡོད་རེད་བ། ཨ་ནི་འདི་བྱེད་དུས་ཁོང་ཚོ་ལ་ངེད་ཀྱི་དཀའ་ངལ་འཕྲད་འཕྲད་ཀྱི་རེད་བསམ་གྱི་མི་འདུག user friendly ཅིག་བཟོས་ཡོད་རེད་བ། ག་རེ་ཟེར། དང་པོ་ངེད་ལ free རེད app ད་ལོ་ད་འདི་ནང་འཛུལ་དུས log in བྱེད་དུས་སྐབས་ལ་འདི་དཔེ་ཅིག་ལས་སླ་བོ་བཟོས་ཡོད། སུ་དང་སུ་ཡིན་ན། ཕོང་ཆུ་འདི་རྒྱང་བེའུ་འགྲོ་བཞིན་མིང་བྱས། དྲི་བ་ཁ་ཤས་བརྗོད་ཡོད་རེད་འདི་མ་བྱས་ཡོད་མ་རེད། ཨ་ནི་འདི་ནས་འཛུལ་ཚར་བའི་རྗེས་ལ་ཨ་ནི།

དེ་འདྲ་འདྲ་བོ་བྱས་ད་ལྟ་རིང་ལ་དེ་ལ་ང་ཚོ་ལ Applicant ད་ལབ་དགོས་རེད་བ་ད་དེ་ནང་ལོགས་ལ Member བཞི་བརྒྱ་བདུན་ཅུ་འདུག་བདུན་ཅུ་བདུན་ཅུ་ཡོད་ས་རེད་ཕལ་ཆེར་དེ་འདྲ་འདྲ་བོ་ཞིག་འདུག་རེད་བ། ཨ་ནི་སློབ་སྦྱོང་ཡོད་མཁན་དང་ང་ཚོ་ད་མང་ཆེ་འདི་རེད་བ་དེང་སང་ག་ལ gadget ཀྱི་འཛམ་གླིང་དུས་ཚོད་ཡིན་དུས་སྐབས་ལ་མི་ཚང་མ་ད་ཡི་གེ་ཤེས་ན་མ་ཤེས་ན་རེད་ཚང་མ་དུག་ལོག་ཉོ་ཤེས་ཀྱི་ཡོད་རེད་ཚང་མ་ལྟད་མོ་ལྟ་ཤེས་ཀྱི་ཡོད་རེད་ཚང་མ་དེ་ག་ལ་བ་ད

འགའ་ཤས་ཀྱིས་ཁ་པར་ལ་སོགས་ཁོང་ཚོ་སྐད་ཆ་བཤད་བསྡད་ཀྱི་ཡོད། ཨ་ནི་དཔེ་ཡག་པོ་བྱུང་སོང་དཔེ། ག་ལ་བ་རེད་ཁོང་ཚོ་ལ་འདི་བརྒྱུད་ནས་ཕན་ཐོགས་པོ་དཔེ་བྱུང་སོང་ལབ་ཀྱི་འདུག་ར་ཡིན་ནའི་ད་ང་ཚོ་བོད་པ་སྤྱི་ཚོགས་འདི་ག་རེ་ལབ་ན། ཧ་གོ་གི་ཡོད་རེད་ཡིན་ནའི་ཁས་ལེན་མ་བྱེད་པ་བྱས་ཨ་ནི། སྤྱི་ཚོགས་ནང་ལོགས་ལ་འདི་དུ་བ་དཔེ། ཡག་པོ་དང་སྡུག་ཅག་གཉིས་ཆ་རེད་ཁ་ཕྱི་ལབ་ན། བོད་པ་གི་ང་ཚོ་གི་རིག་གཞུང་འདི་བུ་མོ་ཉམ་ཆུང་བུ་ཉམ་ཆུང་འདི་ཚོ་ལ་དཔེ། མཐོང་བསྡད་འདུག་ག་ལ་ཨ་ནི་ཡང་གཅིག་དེ་གཅིག་མ་འགྲིག་ན་ལམ་སང། ད་མི་གིས་ལབ་ཨོ་འདི་བུ་མོ་འདི་འདི་འདི་འདྲའི་ཉམས་དཀས་ཤིག་འདུག་ད་འདི་བདེ་ལ་གླད་ཤ་ལ་ལང་ཚང། པར་འདི་ཡ་མ་བཀྲ་མའི་འདི་གི་མི་ཚང་མ་ལ་རང་བཞིན་མེད་པ་ལྟ་ཅིག་ཨོ་ཁེ་ད་ང་ཅིག་རོགས་པ་ཅིག་དགོས་འདུག་ང་འདི་བྱེད་ཀྱི་ཡ་འདི་བྱེད་པ་འདྲ་བྱས་ན་ཡ་ངའི་པར་འདི་བོད་པ་སྤྱི་ཡོངས་ལ་འགྲོ་བཞག་ས་རེད་བསམ་ནས་ཁོ་ཚོ་གི་རྣམ་རྟོག་ཅིག་སླེབས་འདུག་འདི་སླེབས་འདུག་ག་ལ་ཨ་ནི་མང་པོ་ཅིག་གིས་ང་ཚོ་དཔེ་ཕན་ཐོགས་པོ་བྱུང་སོང་ལབ་གི་འདུག་ཡིན་ནའི་ཀུ་ཅི་མི་ལ་མ་ལ་ཨ་ལབ་གི་འདུག་རོ་ཨ་འདི་བྱེད་དུས་ང་ཚོ་གི་དཀའ་ལས་ཁག་པོ་ཆགས་ཀྱི་འདུག་ཡིན་ཡ་ད། དངོས་གནས་བྱས་ན་ང་ཚོ་གི་ང་རང་གིས་འགོ་བཙུགས་དུས་ག་ལ་ད་བོད་པ་གཅིག་ལ་ཕན་ཐོགས་རོགས་བྱས་ན་ང་ཚོ་བོད་པ་གི་མི་ཚོགས་ཉུང་ཉུང་རེད Population མི་མི་འབོར་འཕར་ཡ་ལ་ཕན་ཐོགས་རོགས་བྱས་ན་ཨ་ནི་མི་མང་པོ་ཅིག་གི་བསམ་བློ་གི་ད་ང་ཚོ Covid གི་དུས་ཚོད་ལ་མི་མང་པོ་ཅིག་དཔེ་ཁ་ཅིག་ད་དབྱིན་ཇི་ལབ་ན Lonely ལབ་ཡིན་ར Lonely Depressed མང་པོ་འགྲོ་ཡོད་རེད Depression ལ་གཅིག་པུ Room ཁང་པ་ཆུང་ཆུང་ཞིག་ལ་ལྷག་བསྡད་འདུག་ག་ལ་དེ་འདྲ་མང་པོ་ཆགས་ཡོད་རེད་ད་ངས་ཀྱི་དོན་ཚན་བོད་པ་ལ་བོད་པ་ཐུག་ཡ་བྱེད་བོད་པ་གི་མི་འབོར་འཕར་ཡ་བྱེད་བོད་པ་ཚང་མ་སེམས་པ་སྐྱིད་པོ་ཡོང་ཡ་བྱེད་བོད་པ་གི་ནང་ཆོས་འདི་ལོ་སྟོང་ཕྲག་དང་སྟོང་ཕྲག་ད་དུང་གནས་རོགས་བྱེད་ན། འདི་བསམ་ནས་འདི་འགོ་བཙུགས་རོགས་ཨ་དེ་ཚོ་ངའི་དམིགས་ཡུལ་ཆེན་པོ་ཡིན་རོགས་ཡིན་ནའི་ང་ཚོ་བོད་པ་མང་པོ་གཅིག་གི་ད་གཅིག་གཅིག་ལ། ག་ལ་བར་དག་སྐད་ཆ་བཤད་ཉུང་ཉུང་ལ་བར་གའི་སྐད་ཆ་འཛམ་གླིང་མཐོང་རྒྱ་ཆེན་པོ་ལ་བར་གའི་ཆུང་ཆུང་ལ་བར་ཆུང་ཆུང་ཆུང་ཆུང་ལ་བུ་དེའི་བུ་མོ་དེ་ལ་སྐད་ཤེས་ཀྱི་འདུག་ག་རེ་ཡིན་ན་ཁྱོ་ག་དེའི་སྐྱེ་དམན་དེ་ལ་སྐད་ཤེས་ཀྱི་འདུག་ག་རེ་ཡིན་ན་ལའི་དེ་གི་རང་བཞིན་མེད་པ་མ་ཁེངས་འདུག་འདུག་ཨ། འདི་མ་བྱེད་པ་བྱས་ཨ་ནི་ཨོ་ཁེ་ད་ང་ཚོ་བོད་པ་ནང་ལ་དཀའ་ངལ་དཔེ་མང་པོ་ཡོད་རེད་ད་དེ་དཀའ་ངལ་སེལ་ཐབས་ལ་ཨ་ནི་ཁོ་ཚོ་མི་ཚེ་གཅིག་མཚུངས་ཞག་བདུན་ནང་ལ་ཨ་ནི་ང་ཚོ་གི་པར་འདི་བཅུག་པ་བྱས Information འདི་ཡག་པོ་རྒྱང་བ་ནི་ང་ཚོ་གཉིས་ད་ང་ཚོ་གིས་སྡུག་ཅག་བྱེད་དགོས་མ་རེད་ད་བོད་པ་ལ་བོད་པ་ཅིག་ཐུག་ན་བོད་པ་ཕྲུ་གུ་འདི་སྐྱེ་བོ་ཆགས་ན་བོད་པ་ལ་བོད་པ་ཅིག་ཐུག་ནས་བོད་པ་ཕྲུ་གུ་ཅིག་སྐྱེ་རོགས་བྱས་ན་བོད་པ་ཡག་པོ་ཆགས་རོགས་བྱས་ན་འདི་འདྲས་ཀྱི་བསམ་བློ་བཏང་བ་འདྲ་ཅིག་ཡིན་ན་ཨ་ནི་ག་ལ་འོར་ད་འདི་འདྲས་ལ་ངོ་ཚ་རྒྱུ་ཡོད་མ་རེད་བསམ་གྱི་འདུག་ངའི་བསམ་པ་ལ།
ངོ་ཚ་རྒྱུ་ཡོད་མ་རེད་བསམ་གོ་བདེ་བདེ་ལ་ནི་ད་འདོད་ཡིན་ང་ཚོ་ལ Inspire བྱེད། མི་འཇིགས་མི་འཇིགས་འདི་བྱེད་དགོས་རེད་བོད་པ་ལ་བོད་པ་ཐུག་དགོས་རེད་ད་ཡོད་མ་རེད་འདི་འདྲའི་སྒྲོ་ནི་ང་ཚོ་གི་དམིགས་ཡུལ་འདི Dating གཅིག་པོ་མ་རེད་ང་ཚོ་དམིགས་ཡུལ་འདི། བོད་པ་ལ་བོད་པ་ཐུག་ནས་མི་ཚེ་མཉམ་དུ་སྐྱེལ་རོགས་བྱེད་ན། བོད་ཕྲུག་ཅིག་མང་ཆགས་རོགས་བྱེད་ན་བསམ་གོ་རོགས། འདི་བྱེད་དུས་ག་ལ་ང་རང་གི་ད་ལྟ་འདི་བརྒྱུད་ནས་རེ་བ་དེ་ག་རེ་ཡོད་ལབ་ན། སྐུ་མཁྱེན་ང་ཚོ་ལ་རོགས་པ་བྱེད་རོགས་བྱིས། ཨ་ཁྱོད་རང་ཚོ་ད་བོད་པ་ད་ང་དང་འདྲ་བོ་ཨ་མ་མང་པོ་ཡོད་རེད་རོ་ཚང་མ་གི་སེམས་ཁྲལ་ད་རང་རེད་ད། ད་ངའི་བུ་མོ་དེ་ལ་ཕྱི་རྒྱལ་ཐུག་འདུག་འདུག་ངའི་བུ་དེ་ལ་ཕྱི་རྒྱལ་ཐུག་འདུག་འདུག་ད་ངའི་བུ་དེ་ལོ་སུམ་ཅུ་སོ་ལྔ་སླེབས་སོང་ད་དུང་ཆང་ས་རྒྱག་གི་མི་འདུག་ད་ངའི་བུ་དེ་ལོ་བཞི་བཅུ་ཆགས་སོང་ད་དུང་ཆང་ས་རྒྱག་གི་མི་འདུག་ལས་བྱེད་རོགས། དེའི་ཕྱིར་དུ་ག་ལ་ཨ་ནི་ད་སོ་སོ་ནང་གི་ལབ་དགོས་རེད་ད་མི་གཞན་པ་གི་འཕྱ་ལད་རྒྱག་གི་ཡོད་རེད་ཟེར་ན་ཨེ་འདྲས་མ་ལབ། ཁྱོད་རང་ལ་སྤུ་གུ་ཆུང་ཆུང་འདི་ཆེན་པོ་ཆགས་ཀྱི་རེད་ཁོང་ཚོ་སྤུ་གུ་འདི་ཆེན་པོ་ཆགས་བསྡད་ཡོད་རེད་ཨ་ནི་དེ་སྲིད་མི་ཚེ་ནང་ད་དེ་འདྲའི་འདྲ་བོ་ད། ཆང་ས་འདྲ་བོ་དེ་ད་ང་ཚོ་གི་དེ་འདྲའི Platform ཡོད་ན་འདི་ལ་ད་དུང་ང་ཚོ་ལ་རོགས་པ་བྱིས། ད Applicant འདྲ་བོ་ཡིན་ན་པར་འདི་ཡག་པོ་བྱས་ནས་བཅུག་ཨ་ནི Location འདི་བྲིས། སོ་སོ་ལས་ཀ་ག་རེ་བྱེད་ཀྱི་ཡོད་བྲིས་ཨེ་འདྲ་བྱེད་བ་འདྲ་བྱས་ན་ཨ་ནི། ཚེ་ངས་འདི་ལ་རོགས་པ་ཕན་ཐོགས་ད་ང་ལ་ང་རང་སློབ་སྦྱོང་འདི་ག་མེད། ཨ་ནི་ང་རོགས་པ་དེ་འདྲས་ཤིག་བྱེད་ཀྱི་ཡོད། ང་ས་ཆ་འདི་ལ California ལ་འདུག California ནས Phone སླེབས་ཀྱི་འདུག་ང་ཀལ་ལི་ཕོ་ནེ་ཡོད་ངེས་རང་དགོས་ཡོད་ལ་གི་འདུག་ར། ཨ་ནི་ཡིན་ནས་ང་འདི Website ལ་འགྲོ་ཡ་ངོ་ཚ་གི་འདུག་ང་པར་བླུག་ཡ་ངོ་ཚ་གི་འདུག་ལབ་ཀྱི་འདུག་ར།
ད་ལན་འདི་བརྒྱུད་ནས་སྐུ་མཁྱེན་འདི་དམིགས་ཡུལ་ཆེན་པོ་ཡིན་ངོ་མ་ཚ་རོགས་བྱིས་ལབ་ཡ། ལགས་སོ་འཆི་མེད་ལགས་ཨ་ནི། འཆི་མེད་ལགས་ཀྱིས་དགོངས་པ་ཆེན་པོ་བཞེས་ནས་བོད་པའི་སྤྱི་ཚོགས་ལ་ཨ་ནི་ཞབས་ཕྱི་ཞུ་ཡའི་ད་བོད་པའི་སྤྱི་ཚོགས་ཀྱི་ཕ་མ་བྱིན་པའི་སྤུ་གུའི་བདེ་སྡུག་ཆེད་དུ་ནི་བསམ་བློ་རྒྱ་ཆེན་པོ་འཁོར་ནས་མི་ཚེའི་དྲ་རྒྱ་དེ་འགོ་བཙུགས་འདུག་ད་ལྟ་བར་དུ་ངེད་ཀྱི་བོད་པའི་སྤྱི་ཚོགས་ནང་ལོགས་ལ་མི་ཚེ་དེ་འདྲ་ཕོ་མོ་ཐུག་འཕྲད་ཀྱི་དྲ་རྒྱ་དེ་འདྲས་མཐོང་མ་བྱུང་ར་བྱས་ཙང་ཆེད་ལས་པ་དེ་འདྲས་ཅིག་གསར་འཛུགས་བྱས་ཡ་ལ་ཁྱེད་རང་དཀའ་ངལ་ག་རེ་འཕྲད་ཟེར་བས་ད་ལྟ་དཀའ་ངལ་ག་རེ་འཕྲད་བཞིན་པ་རེད་འདུག་ཨེ་འདི་ཚོ

ག་ལ་ད་དེ་འདྲས་སོ་སོ་གི་དེ་འདྲས་འཛུགས་དགོས་བསམ་ལ་ད་ང་ཚོ་ད་དེ་སྲིད་ད་ནིའུ་ཡོག་གཅིག་པུ་ལ་ང་ཚོ་མི་འཕྲོད་ན་ང་ཡིན་གཅིག་མིན་གཅིག་སློབ་སྦྱོང་དགོས་མ་རེད་ངེད་ཀྱིས་ད་གེ་ཝར་པ་ལི་སྐད་ཀྱིས་ཁྱབ་བསྒྲགས་བྱས་བཞག་ན་འགྲིག་གི་རེད། ཡིན་ནས་ད་ངེད་ཀྱི་དམིགས་ཡུལ་དེ་བོད་པ་སྤྱི་ཡོངས་ལ། ད་རྒྱལ་ཁབ་རྒྱ་གར་འདྲ་བོ་ཡིན་ན་ཁྱོ་ག་སྐྱེ་དམན་ཐུག་ལས་སླ་བོ་ཡ་ད་ང་ཚོ་ཆུང་ཆུང་གཅིག་ལ Community ཆུང་ཆུང་གཅིག་ལ་ཡག་པོ་ཞིག་བསྡད་དུས་སུ་ཨོ་ཁེ་བུ་མོ་དེ་སྟོང་པ་རེད་ཤག་བུ་དེ་སྟོང་པ་རེད་ཤག་ཨ་ནི་བུ་དེ་དང་བུ་མོ་དེ་རྣ་བ་འདྲུ་འདུག་ལབ་ནས་ཨ་ནི

འདི་བྱས་ཙང་ད་ལེ་ང་ཚོ་ག་ལེ་ག་ལེ་ད་ང་ཚོ Launch བྱེད་ཐུབ་པ་ཙམ་གྱི་ང་རང་ང་རང་དཔེ་ད་སྐྱེ་བ་བཟང་པོ་དགའ་བོ་ཆགས་སོང་རོགས་ད་བོད་པ་ནང་ནས་དང་པོ་བྱས་དང་པོ་ནང་ད་འདི་ང་རང་གི་བསམ་བློ་ཞེ་པོ་རྒྱ་ཆེན་པོ་བཏང་ནས་བཟོས་འདུག་ཨ་ནི་ད་ཨོ་ང་རང་གི་བོད་པ་ཡི་འགན་ཅིག་འཁྱེར་ཡིན་བསམ་གི་འདུག་རོགས་ཨ་ནི་ད་ད་ང་ཚོ Launch བྱེད་ཚར་བའི་རྗེས་ལ་ཨ་ནི་ད་ང་རང་གཅིག་པུ་གི་འགྲིག་གི་མ་རེད་ད་འདི་ཟེར་ཚེ་ད་ཡག་པོ་ཆགས་ཀྱི་ཡག་པོ་ཆགས་ཡ་ལ་འགྲིག་པོ་ཐོན་ཡ་ལ་ང་རང་གཅིག་པུ་མ་རེད་ད་འདི། བོད་པ་བུ་བུ་མོ་ན་གཞོན་ཚང་མ་གིས་ད་རོགས་པ་བྱས་ན་མ་ཞིག་ངེད་ཀྱི་འདི་ཡག་པོ་ཆགས་ཡ་གོ་ར་ཡོད་མ་རེད་ད་ང་ཚོ་ནང་ཆོས་ལ་ལབ་གོ་ར Inter Dependent གཅིག་ལ་གཅིག་རོགས་པ་བྱས་ན་མ་ཞིག་ཕར་ཕྱོགས་ཁྱིམ་མཚེས་དེ་ལ་དཀའ་ངལ་ཡོད་ན་ང་ང་སྐྱིད་པོ་བསྡད་ཐུབ་མ་རེད་ང་སྐྱིད་པོ་མེད་ན་ཕར་ཕྱོགས་ཁྱིམ་མཚེས་སྐྱིད་པོ་བསྡད་ཐུབ་མ་རེད་འདི་ཡིན་དུས་ཀ་ལ་ད་ང་ཡག་པོ་མི་ཚེ་ཡག་པོ་ཆགས་ཡ་ལ་ང་ཚོ་བོད་པ་སྤྱི་ཡོངས་ཀྱི་རོགས་པ་དགོས་གོ་ར་འདི་གི་ད་ལན་དཀའ་ངལ་ཆེ་ཤོས་རེད་ཤག་ཨ་ནི་གཉིས་པ་དེ་ལ

དེ་ནས་པར་བཅུག་མཁན་ཁ་ཤས་ཤིག་མ་ཞིག་ཡོད་མ་རེད་ད། ཨ་པར་མ་བཅུག་པ་འདྲ་བྱས་ན་ཕར་ཕྱོགས་ཀྱི་པར་བཅུག་མཁན་དེས་པར་སྟོན་བྱ་གི་འདུག་ར། ཨ་ད་ཕར་ཕྱོགས་སུ་གང་པར་བཅུག་མི་འདུག་ང་གཅིག་པུ་པར་བཅུག་ན་ངོ་ཚ་གི་འདུག་ལབ་ཀྱི་འདུག་ར། ད་ང་ཚོ་གིས་ངའི་བསམ་པ་ལ་ངོ་ཚ་ས་དེ་ནོར་གྱི་འདུག་བསམ་གྱི་ཡོད་རེད་ད། ངོ་ཚ་ས་དེ་ག་པར་ངོ་ཚ་བ་རེད་ལབ་ན་ད་སྤྱི་ཚོགས་ལ་འདྲ་མི་འདྲ་ལབ་ནས་སྤྱི་ཚོགས toxic བཟོ་ཡ་དེ་ངོ་ཚ་བ་རེད་མ་ཞིག། ད་འདི་ལ་ངོ་ཚ་རྒྱུ་ཡོད་མ་རེད་དངོས་གནས་ཀྱི་ད། མི་ལ་ངའི་འདི་སེམས་པ་སྐྱིད་པོ་ཡོང་ཡ་ལ་དང་མི་གྲ་འགྲིག་པོ་ཡག་པོ་ཡོང་ཡ་ལ། འདི་ཐ་ཁ་ལ normal རོ། བུ་གཅིག་ལ་བུ་མོ་གཅིག་དགོས་རེད་བུ་མོ་གཅིག་ལ་བུ་གཅིག་དགོས་རེད་རོ། ཨ་ནི་འདི་དུས་ཀ་ལ་ཨ་ནི་ངའི་འདི་ད་འདི་བྱེད་ཡ་ལ་ཨ་ནི་པར་མ་བཅུག་ཨ་ནི་ང་འདི་ངོ་ཚ་གི་འདུག་གཅིག་གཅིག་ལབ་ཀྱི་རེད་ཨ་སྐུ་མཁྱེན་སྐུ་མཁྱེན་མ་ལབ་ཨེ་འདི་ལབ་ན་ཨ་ངའི་མི་ཚེ་འདི་ངའི་བསམ་པ success ཆགས་ཀྱི་རེད་བསམ་གི་མི་འདུག་རོ། ཨ་ནི། བོད་པ་མང་པོ་ཅིག་ཡིན་ཡ་ད Tinder Bumble ཚང་མ་ལ་འགྲོ་གི་ཡོད་རེད་འདི་བྱེད་ཡ་ལ་འཚེར་གྱི་ཡོད་མ་རེད་ཡིན་ནའི་བོད་པ་སྤྱི་ཚོགས་ནང་ལ་ད་དཔེ་ལབ་ཀྱི་རེད་ལབ་ནས་དཔེ་ངོ་ཚ་གི་འདུག་བ་འདི་ང་ཡིན་གཅིག་མིན་གཅིག་བོད་པ་སྤྱི་ཡོངས་ལ་རེ་བ་འདི། རོགས་པ་བྱེད་རོགས་བྱེད་རྒྱབ་སྐྱོར་བྱེད་རོགས་བྱེད་ང་ཚོ་གིས་མི་ལ་རྫུན་བཤད་ཀྱི་ཡོད་མ་རེད་ང་ཚོ་གིས་མི་ལ་རྐུ་མ་རྒྱག་གི་ཡོད་མ་རེད་ཁྱོ་ག་སྐྱེ་དམན་སྤར་རྫུ་གི་ཡོད་མ་རེད། ང་ཚོ་འདི་བུ་གཅིག་ལ་བུ་མོ་གཅིག་ཡོད་རེད་འདི་མ་ཚད་ང་རང་གི་དམིགས་ཡུལ་འདི། བོད་པ་སྤྱི་ཡོངས་སེམས་པ་སྐྱིད་པོ་ཆགས་ཡ་ལ་དམིགས་ཡུལ་ཡིན་དུས་ཀ་ལ། ད་བོད་པ་ཕྱི་རྒྱལ་ལ་ཡོང་དུས་དཔེ་དཀའ་ལས་ཁག་པོ་ཅིག་འདུག་ཁྱོ་ག་མང་པོ་ཁྱོ་ག་སྐྱེ་དམན་མང་པོ་ཅིག་ཁ་ཁ་ཆགས་ཡོད་རེད། ཨ་ཁོང་ཚོ་ཡིན་ན་སྙིང་རྗེ་ལས་ཀ་བྱས་ནང་ལ་ད་ཐང་ཆད་ནས་སླེབས་ཡོང་དུས་རོགས་པ་ཅིག་དགོས་གོ་ར་ད་ཁོང་ཚོ་ཟ་རོགས་འཐུང་རོགས Companionship ལབ་ཀྱི་རེད་དགོས་དུས་ཀ་ལ་ང་ཁོང་ཚོ་ལ་ཡི་སེམས་ལ་བདེ་བ་བསྐྲུན་ཡ་ལ་ཁོང་ཚོ་ལ་ཡི་རོགས་པ་ལོ། ང་ཚོ་འདི་བཞིན་ནི་ང་ཚོ་ལ་ལོ་ཚད་ཡོད་མ་རེད་ད། ལོ། ལོ་སུམ་ཅུ་ནས་འགོ་བཙུགས་ནས་ལོ་དྲུག་ཅུ་བདུན་ཅུ་བར་དུ་རོགས་པ་དགོས་ཡོད་ན་ང་ཚོ་འདིའི Platform ནས་རོགས་པ་བཙལ་ཆོག་གི་རེད། མི་སོང། ཨ་ནི། ད་ལྟ་ང་མཉམ་དུ་བཀའ་མོལ་ཞུ་མཁན་དེ་ཨ་རི། མངའ་སྡེ New Jersey ནང་གནས་སྡོད་ཁེ་ལས་པ། འཆི་མེད་གཡུ་སྒྲོན་ལགས་དང་ལྷན་དུ་བུད་མེད་དང་སྤྱི་ཚོགས་ཞེས་པའི་བརྗོད་གཞི་ཐོག་གླེང་མོལ་ཞུ་བཞིན་པ་ཡིན། ཨ་ནི་འཆི་མེད་ལགས་ཨ་ནི་ད་ལྟ་ཁྱེད་རང་གིས་ད་སྤྱི་ཚོགས་ཀྱི་དགོས་མཁོ་ལ་གཟིགས་ནས། མི་ཚེའི་དྲ་རྒྱ་འདི་འགོ་བཙུགས་རེད། ཨ་ནི་དེ་མི་ཚེའི་དྲ་རྒྱ་དེ་དགོངས་པ་ཆེན་པོ་བྱས་འདུག་དེའི་སྔོན་ཁྱེད་རང་གིས་ཉིས་སྟོང་བཅོ་གསུམ་ལོ་ལ་ཨ་ནི Tibetan Nannies Agency དེ་གསར་འཛུགས་གནང་བཞག་ཨ་ནི་ད་བྱས་ཙང་ཁྱེད་རང་བོད་པའི་བུད་མེད་ཅིག་ཡིན་པ་གཅིག་བྱས་གཉིས་པ་དེ་ཕ་མ་ཅིག་ཡིན་པ་བྱས་གསུམ་པ་དེ་བུ་ཕྲུག་གསུམ་གྱི་ད་འགན་ཁྱེར་ནས་ཨ་ནི་མི་ཚེ་གི་དྲ་རྒྱ་དེ་འགོ་བཙུགས་བཞག་ཨ་ནི་དེ་མ་ཚད་ད་ནི Tibetan Nannies Agency དེ་འགོ་བཙུགས་བཞག་དེ་བྱེད་དུས་ཙམ་པ Tibetan Nannies Agency དེ་ཉིས་སྟོང་བཅུ་གསུམ་ལོ་ནས་འགོ་བཙུགས་ནས་བུད་མེད་མང་པོ་ལ་བོད་པའི་བུད་མེད་མང་པོ་ལ་ལས་ཀའི་གོ་སྐབས་སྤྲད་ཡ་བྱུང་འདུག་འདིའི་ཐོག་ལ་ཡང་ཅིག་ངོ་སྤྲོད་ཤིག་གནང་རོགས་གནང་ད། Tibetan Nannies དེ་ང་ཉིས་སྟོང་བཞི་ལ་ཉིས་སྟོང་བཞི་གི་འགོ་ལ་དེ་ལ་སླེབས་རེད་རོ། ཨ་འདི་སླེབས་ནི། ཨ་རི་ལ་ཕེབས་རོ། ད་དང་པོ།
ཨ་རི་ལ་འོང། ཨ་རི་ལ་སླེབས། ཡིན་ཡང་ད་ངེད་ཀྱི་ཕ་མ་བདུན་ཅུ། བུ་བདུན་ཅུ་ནི་རེད། ཨ་ནི་ད་འདི་ནས་བྱས། ཨ་ནི་ང་ཚོ་ད་བོད་པ་ཚང་མ་ད་འདི་གོ་སྐབས་ཡག་ང་ཚོ་རྒྱ་གར་ལ་བསྡད་བསྡད་བ་ད་ཅི་ཡིན་ན། བོད་པ་སྤུ་གུ་ལ་ངེད་ཀྱིས་ད་དེ་འདྲས་ཅིག་མཐོང་གི་མི་འདུག་པས་ག་ལ་གོ་སྐབས་བཟང་པོ་ཅིག་ད་སློབ་སྦྱོང་ཡོད་ན་ཡང་ད College འགྲོ་ན་ཡང་རྗེས་རྗེས་ལ་ཨ་ནི་ད་ག་ལ་སུ་ཊར་ཚོང་རྒྱག་དེ་ནས་ད་འུ་ཐུག་པོ་འགྲོ་ཨ་ནི། ད་ཨ་རི་ད་གཅིག་ཆིག་སྟོང་བྱས་འགྲོ་ཨ་ནི་དེ་ནས་མང་པོ་འགྲོ་འདུག་ད་ཚང་མ་ད་སྤུ་གུ་གསུམ་ཆེན་པོ་འདྲ་བོ་ཆགས་ཀྱི་ཡོད་རེད་ཨ་ནི། སྤུ་གུ་སློབ་སྦྱོང་ཐོན་ན་རྒྱ་གར་སྟོན་ཨ་ནི་ལས་ཀ་འདྲ་ཞིག་རག་གི་ཡོད་ན་དེ་དུས་རག་པ་བྱས་མཐོང་མ་མྱོང་རོ་ཨ་ནི་དེ་ནས་ཕྱིན་ནས་ང་ཚོ་ད་ཨ་རི་ལ་སླེབས་ཨ་རི་སླེབས་ནི། ད་དང་པོ་ངེད་ལ་སྤུ་གུ་དེ་ཚོ་སློབ་གྲྭ་དང་ད་འདི་ལུང་པ་གི་དང་པོ་ངེད་ལ་གོ་ཚོད་དགོས་འདུག་ཨ་དེ་ནས་དེ་སུ་གོ་རེད་དེ་ནས་སྤུ་གུ་སློབ་གྲྭ། སློབ་གྲྭ་འགྲོ། ད་སོ་སོ་ལས་ཀ་བྱེད་དགོས་འདུག་ག་ལ་ད་དེ་བསྡད་ནས་བསམ་བློ་བཏང་དགོས་འདུག་བ། བསམ་བློ་བཏང་དགོས་འདུག་ད་ག་རེ་ལབ་དགོས་རེད། ལས་ཀ་ག་རེ་འདྲ་བྱས་ན་ཡག་གི་རེད་ད་ཨ་རིའི་ལུང་པ་དེ Land of Opportunity ལབ་ཀྱི་ཡོད་རེད
ད། གོ་སྐབས། གོ་སྐབས་ཀྱི་གོ་སྐབས་ཀྱི་རྒྱལ་ཁབ་ཅིག་ཡིན་དུས་ག་ལ་ད་གོ་སྐབས་མང་པོ་ཡོད་རེད་ད་སེམས་པ་ལ་དགའ་བོ་ཞིག་བྱུང། ད་རྒྱ་གར་ཡོད་དུས་ག་སེམས་པ་དེ་འདྲས་ཚོར་བ་སླེབས་མ་མྱོང་རོ། ད་འདི་ལྟ་གོ་སྐབས་ཀྱི་རྒྱལ་ཁབ་ཅིག་རེད་ཤག་ད་ང་རང་ཡང་གོ་སྐབས་ཤིག་ཡོད་རེད་ང་རང་ང་རང་སེམས་པ་གཏིང་ལ་དཔེ་ག་རེ། ག་རེ་ལབ་དགོས་རེད་ད་ང་ཚོ Excitement ལབ་ཀྱི་འདུག་ཨ་དབྱིན་ཇི་གིས་ད་འདི་འདྲ་དཔེ་ཚོར་བ་ཅིག་སླེབས་ཟེར་བ་ད་དེ་དུས་ང་ལོ་སུམ་ཅུ་རང་རེད་ང་ང་སྤུ་གུ་སྐྱེས་དུས་ག་ལ་ལོ་བཅུ་དྲུག་ནི་སྤུ་གུ་སྐྱེས་རེད་རོ། ཨ་ནི་ད་དཔེ Excitement འདི་ངས་དེ་དུས་མ་གཞི་ཚོར་བ་སླེབས་མ་མྱོང་རོ། ད་ལས་ཀ་ཅིག་བྱེད་དགོས་ག་རེ་བྱེད་དགོས་ལབ་དུས་ག་ལ། ཨ་ནི་སོ་སོ་སོ་སྐད་ཆ་དྲིས་དུས་ག་ལ།

འདི་འདྲ་བྱེད་དུས་ག་ལ་ད་སློབ་སྦྱོང་སྦྱང་ཡ་གོ་སྐབས་མ་རག་ད་དཔལ་འབྱོར་གྱི་འདི་མེད་བ་བྱས་ཡིན་དུས་ག་ལ། ད་ལས་ཀ་ག་རེ་བྱེད་དགོས་ན་ཧ་གོ་མི་འདུག་རོ་ད་ཡག་ཤོས་དེ་ང་ལ་སློབ་སྦྱོང་ག་རེ་འདུག་ལབ་ན། ཕུ་གུ་ལྟ་ཡ་གི་སློབ་སྦྱོང་དེ་རེད་ཤག་རོགས། དེ་དུས་ང་ཕུ་གུ་དེ་ལོ་ག་འདྲ་རེད་ལབ་ན་ཕལ་ཆེར་ལོ་བཅུ་བཅུ་གཉིས་བཅུ་བཞི་འདྲ་བོ་ཅིག་རེད་ཕུ་གུ་གསུམ། ད་ལོ་བཅུ་བཅུ་བཞི་གི་ཕུ་གུ་ལྟ་ཡ་གི་ཉམས་མྱོང་ཡོད་དུས་ག་ལ་ད། ཡག་ཤོས་དེ་ཕུ་གུ་ལྟ་ཡ་དེ་རེད་ཤག་ཨ་ནི་འདི་ག་ལ་ང་ཚོ། བོད་པ་ནང་ལ་ད་འཚར་ལོངས་བྱེད་དུས་ག་ལ་ང་ཚོ་ད་འདི་ལབ་ཀྱི་རོ་ང་ཚོ་ནང་ཆོས་ཀྱི Tibetan Buddhist Culture ལབ་དུས་ག་ལ་ད་ང་ཚོ་གི་སེམས་ལ་སྙིང་རྗེ་ཅིག་ཡོད་རེད་ད་ཚང་མ་ལ་སྙིང་རྗེ་ཅིག་ཡོད་དུས་ག་ལ་སྤུ་གུ་ལྟ་ཡ་གི་ཉམས་མྱོང་ཡོད་ཨ་ནི་ང་ཚོ་གི་ད་འཛམ་གླིང་ཡག་པོ་བྱས་ལ་ང་ཚོ་གི་ད་སྤུ་གུ་འདི་ད་ང་ཚོ་སྐུ་མདུན་གི་གསུང་ཡ་ལ་སྤུ་གུ་འདམ་བག་འདྲ་བོ་རེད་སོ་སོ་ག་པར་བཟོས་ན་བཟོས་ཡོད་རེད་ལབ་བོ་ད་དེ་བྱེད་དུས་ག་ད་ངས་བསམ་དེ་རྒྱལ་ཁབ་ནང་ནས་རྒྱལ་ཁབ་ཡག་ཤོས་ཆེ་ཤོས་མི་འདུག་ག་ལ་ད་མི་བཟང་ཆེ་རེད་ཆེ་ཟེར་གི་སྤུ་གུ་ལྟ་ཡའི་ལས་ཀ་རེད་ཨ་ནི། ད་ང་ཚོ་འདྲ་བོ་ནང་ཆོས་ཀྱི། རྒྱབ་རྒྱབ་རྒྱབ་རྒྱབ་ག་ལ། རྒྱབ background ཡོད་རྒྱུ་ཅིག་གིས་སྤུ་གུ་ལྟ་བ་འདྲ་ཅིག་ཡིན་ན། སྤུ་གུ་དེ་ཡག་པོ་ཅིག་ཆགས་པ་འདྲ་ཅིག་ན་མ་འོངས་པ་འཛམ་གླིང་ཞི་བདེ་ཆགས་ཡ་ལ་ཕན་ཐོགས་ཀྱི་རེད་བསམ་ཟེར་བ། ཨ་ནི་དེ་འདྲ་བྱས་ནས་ད་སྤུ་གུ་ལྟ་ཡ་ལས་ཀ་ཅིག་འཚོལ་ཨ་ནི། འཚོལ་ཡ་ལ་དཔེ་དཀའ་ལས་ཁག་པོ་བྱུང་ད་འཚོལ་ག་ལ་འགྲོ་གོ་འདུག་སྤུ་གུ་ཆུང་ཆུང་གསུམ་ཆེ་ཡ་ཡོད་རེད། ད་ཨེ་ཇེན་སི་འགྲོ་གི་བ་རེད་དགོང་མོ་གཅིག་ལ་འགྲོ་ཡི་སྒོར་མོ་བཅུ་སྟེར་དགོས་དང་སྤུ་གུ་གསུམ་ཉི་མ་ཉིན་གང་ལངས་ནས་བཞག་སོང་ངམ་ནང་མི་ཚང་མ་ཕ་གི་དེ་དེ་ཟེར། ཨཱ་ནི་དེ་རྗེས་ལ་ཨེ་ཅན་སི་ཨ་བ་ཛ་བ་ལ་ཡིན་བརྗོད། འདི་ལ་སྒོར་མོ་ལྔ་བཅུ་སྟེར་དགོས་དེ་ཡང་ཉི་མ་ཉིན་གང་སྒུག་བསྡད་ཟེར། ཨཱ་ནི་ཡ་ཅི་མ་ཅི་ཨཱ་ནི་ལས་ཀ་ད་མི་ལ་ལྔ་ཡ་ཅི་ལས་ཀ་རག་ཡ་ཁོ་རང་ཟླ་བ་བརྒྱད་འགོར་སོང་ང་ལ། ཨཱ་ནི་ལས་ཀ་ད་རྗེས་ལ་ཨཱ་ནི་ང་རང་ཚོད་མ་བཙོང་ཡའི་ལས་ཀ་ཅིག་རག་དེ་ནི་ཨཱ་ནི་ཕ་ནི་ང་རང flyer ཅིག་བཟོས་ཨཱ་ནི་ང་སྤུ་གུ་ལྟ་ཡའི་ལས་ཀ་འཚོལ་གི་ཡོད་ཟེ་ལབ་ནི་ཨཱ་ནི་སྦྱིན་བདག་ཅིག་རག་རེད། ཨ་སྦྱིན་བདག་ཅིག་རག་ད་རྗེས་ལ་ད། ད་ལས་ཀ་རག་ཨ་ལས་ཀ་ད་སྤུ་གུ་ལྟ་ཡ་ལས་ཀ་བྱེད་དུས་ཁོ་ཚོས་དགའ་བོ་ཞིག་བྱེད་གི་འདུག་ག་དུས་ཡིན་ན་ལབ་གི་རེད thanks for you know ང་ཁྱོད་རང་ང་ཚོ་གི་མི་ཚེ་ལ་ཁྱོད་སླེབས་འདི་ལ་ཐུགས་རྗེ་ཆེ་ལབ་ནི། ཨ་མ་དུས་ཆེན་རྟག་པར་མོ་ང་ལ་ཡི་གེ་དེ་འདྲ་སླེབས་ཀྱི་རེད། ཨ་ནི་དེ་འདྲ་སླེབས་དུས་ཁོ་མོ་གི་ལ་ནི་ཨ་ནི་མོ་རང་གཡས་གཡོན་ཚང་མ་ང་ལ་དཔེ་དགའ་བོ་བྱེད་གི་རེད་ར། དགའ་བོ་བྱེད་དུས་ག་ལ་ཨ་ནི་མོ་རང་གི་གྲོགས་མོ་ཅིག་གིས་ཨོ་འཆི་མེད་ཁྱོད་རང་འདྲ་བོ་དེ་ཁྲིད་ཤོག་ལབ་གི་འདུག་རོ་ཨ་ནི་ང་གི་དེ་ག་རེད། ད་ཨ་རི་ལ་ལོ།

སོ་སོ་སྲོག་འདྲ་བོ་ཅིག་མི་ངོ་མ་ཤེས་མཁན་གྱི་ལག་པ་བཞག་གི་ཡོད་རེད་བཞག་དུས་ག་ལ་ཨ་ནི། ཁོང་ཚོ་འགན་ཆེན་པོ་བཞེས་ཡོད་རེད་ཨ་ནི་ང་ཚོ་བོད་པ་ལག་པ་བཞག་བ་འདྲ་བྱས་ན། ད་ཁོང་ཚོ་ཡིད་ཆེས་བྱེད་ནི་བློས་འགེལ་བྱེད་ནི་འགྲོ་ཐུབ་གོ་ད་བོད་པ་ལ་ང་ང་རང་ཡིན་ན་བརྒྱ་ཆ་བརྒྱ་ཡིད་ཆེས་ཡོད་རེད་བ། ཨ་ནི་བོད་སྤུ་གུ་དེ་ཡག་པོ་བྱེད་ནི་འཚར་ལོངས་བྱེད་སྐྱིད་པོ་བྱེད་ནི་འཚར་ལོངས་བྱེད་ན་སྤུ་གུ་ཆུང་ཆུང། ག་ཚོད་སེམས་པ་སྐྱིད་པོ་ཡོད་ན་སྐུ་མདུན་གྱི་གསུང་ཡ་ལ་ད་ཆེན་པོ་ཆགས་དུས་འདི་གམ་གྱི་སེམས་པ་སྐྱིད་པོ་ཆགས་ཀྱི་རེད་གསུངས་དུས་ག་ལ། ང་ཚོ་བོད་པ་གཅིག་གི་བར་ལ་དེ་ཚོ་ཨ་མ་འདྲ་བོ་བྱམས་པོ་བྱེད་ཀྱི་ར་ཚང་མ་སུ་དང་སུ་ཡིན་ན། སོ་སོ་སྤུ་གུ་འདྲ་བོ་བྱམས་པོ་བྱེད་ཀྱི་སོ་སོ་གྲང་ན་སྤུ་གུ་དེ་ལ་དུག་ལོག་གཡོགས་ཀྱི་རེད་སོ་སོ་གྲོད་ཁོག་ལྟོགས་ན་སྤུ་གུ་དེ་ལ་ཁ་ལག་སྟེར་གྱི་འདུག་ག། འདི་ཡི་ཡིད་ཆེས་ཡོད་དུས་ད་ངེད་ཀྱི་འདི་ཨེ་ཅེན་སི་འདི་བཙུགས་པ་འདྲ་ཅིག་ཡིན་ན། དཔེ་ཤ་གཅིག་ལེན། ཕྱི་རྒྱལ་ལ་དཔེ་ཤ་གཉིས་ཐོགས་པ་ཡོད་མ་རེད་དཔེ་ཤ་ཆུང་ཆུང་གཅིག་ལེན་ཨ་ནི་བོད་པ་སྐད་མེད་འདི་ཚོ་ཡིས་ང་རང་འདྲ་བོ་མྱངས་མ་མྱང་བ་བྱས། དཔེ་ཤ་སྤྲད་དགོ་བ། བཀའ་བཀྱོན་ཟས་དགོ་བ་འདི་མེད་པ་བྱས། ཨ་ང་ཚོ་ང་གི་བོད་སྐད་རྒྱག་གི་རེད་ཨ་ནི། ལྷོད་ལྷོད་བྱེད་ནི་སྐད་ཆ་བཤད་ད་དུང་ཡང་ཕར་ལ reference དེ་འདྲ་དགོ་བས་ན་དེ་འདྲ་བྱེད་ནི། ཁོང་ཚོ process དེ་ཡག་པོ་བྱེད་ནི་འགྲོ་རོགས་བྱེད་ན་ཨ་ནི། དེ་ནས་ཨ་ནི་སྦྱིན་བདག་རྩ་ནི་དཔེ་ཤ་རག་ནི་དཔེ་ཤ་འདི་བརྒྱ་ཆ་བཅུ་འདི་ངེད་ཀྱི་ཨོ་རི་ས་ཀྱི་རྒས་གསོ་ཁང་ལ་སྤྲད་ཀྱི་ཡོད་བ། ཨ་ལོ་རྟག་པར་རེ་བཞིན་རྒས་གསོ་ཁང་ལ་བརྒྱ་ཆ་བཅུ་སྤྲད་ཀྱི་ཡོད་བརྒྱ་ཆ་བཅུ་འདི་ག་འདྲ་སེ་འགོ་བཙུགས་རེད་ལབ་ན། ཨ་ང་རང་རྩ་ཕྱི་ལོགས་འགྲོ་ནས་རྗེས་ལ་ཉི་མ་གཅིག་ངས་གོ་སོང་འདི་ང་ཚོ་གི་ཁྱིམ་མཚེས་སྤོ་ཅིག་དང་རྨོ་ཅིག་སྤུ་གུ་མེད་རྒྱུ་ཅིག་ཡོད་རེད། ཨ་སྤོ་འདི་སྙིང་རྗེ་ད་འདི་ངོ་མ་ངོ་མ་རེད་སྤོ་འདི་གྲོངས་དུས་ག་ལ་ཨ་ནི་སྤོ་འདི་ཁོ་རང་ལ། སྒོར་མོ་ཁྲི་གཅིག་འདུག་ར Rupees ཁྲི་གཅིག་ཡོད་འདུག་སྒོར་མོ་ལྔ་སྟོང་འདི་ཁོ་རང་ལ་ཞབས་བརྟན་བྱས་ད་འདི་ང་ཚོ་མི་གྲོངས་ན་ཨ་ནི་བདུན་ཚིགས་གསུང་བས་བརྗོད་རོགས། ཨ་ནི། སྒོར་མོ་ལྔ་སྟོང་འདི་ཨི་བི་ང་ཚོ་ངའི་ཨི་བི་ལྷ་མོ་ལགས་ཡོད་སྤུན་ཀྱག་ད་མ་རེད་ད་མེ་མེ་རྒྱ་བོ་ལགས་ཡོད་རེད་ཁྱོ་ག་འདི་མིང་ལ་ཨ་ནི་ཨི་བི་ལྷ་མོ། ད་ང་ཚོ་བོད་པ་ཡོད་ར་མི་རྒན་པ་ལ་གུས་ཞབས་བྱས་ནས་ཨི་བི་མེ་ཨ་མ་ཨ་ཅག་དེ་འདྲས་ལབ་ཡས་བརྗོད་རོགས། ཨ་ནི་དེ་འདྲས། ལབ་དུས་སྐབས་ལ་ང་རང་ཡང་ཏིས་གཅིག་འདི་ཡོད་ག་ལབ་རེད། ནང་ཆོས་དང་ད་ང་ཚོ་ནང་ཆོས་ཀྱི་ད Practice ག་རེ་ཡིན་ན་ཚང་མ་ལ་དཔེ་སོ་སོ་དགའ་སྣང་བྱོས་རོགས། ད་དེ་འདྲས་བྱེད་དུས་སྐབས་ལ་ཨ་ནི་དཔེ་ཚིག་དགོས་ངེས་དེ་འདི་བྱེད་དུས་དཔེ་སེམས་པ་སྐྱོ་སོ་རོགས་ཨི་བི་ལྷ་མོ་ལ་སྒོར་མོ་ལྔ་སྟོང་ཁོ་རང་གྲོང་འདུག་ཁོ་རང་དེ་སང་ཡང་སྒོར་མོ་ལྔ་སྟོང་ལ་ད་ངེད་ཀྱི་བསམ་ད་གལ་སྲིད་ངེད་ཀྱི་པེ་ཤ་བརྒྱ་ཆ་བཅུ་དེ་རྒན་གོག་དེ་ཚོ་ལ་བཤའ་རྒྱག་བྱས་བཞག་པ་འདྲ་ཅིག་ཡིན་ན།

ཨཱ་ནི་དེ་བྱེད་དུས་སྐབས་ལ་འདི་ང་རང་ད་ཕུ་གུ་ད་ལྟ་སོ་སོར་ཕུ་གུ་ཡོད་པ་བྱས་མི་གི་ཕུ་གུ་བལྟས་ནས། དཔེ་འདི་ངེད་ཀྱི་དཔེ་གལ་ཆེན་པོ་མཐོང་གི་འདུག་ཆུང་ཆུང་སྒང་ཐོག་ནས་ཕ་མ་གི་ཕུ་གུ་གི་སྐད་ཆ་ཡག་པོ་བྱས་ནས་ཉན་ཁོ་རང་ལ་གོ་སྐབས་སྟེར་ཡ་ཁོར་ཡུག་ཡག་པོ་བསྐྲུན་ཡ་ཁྱོ་ག་སྐྱེ་དམན་གཉིས་འཆམ་པོ་ཕ་ཨ་མ་གཉིས་འཆམ་པོ་བྱེད་ཨཱ་ནི་ག་ལབ་རེད་ཨིན་ཇི་གི same page ལ་ཡོད་དོ་ཨཱ་སི་སི same page ལ་ཡོད་པའི་དེ་འཆམ་པོ་བྱས། ཁོ་རང་གཉིས་ཡང་སྐད་ཆ་འདི་འདྲས་དང། ལྟ་བ་མ་མཐུན་བ་འདྲ་ཅིག་ཡོང་བ་འདྲ་ཅིག་ཡིན་ན་ཨ་ནི་ཁོ་ཚོའི་སྐད་ཆ་སོ་སོ་དབྱིན་ཇི་ཚོ་སྒོ་བརྒྱབ་ནས་སྐད་ཆ་བཤད། ང་ཚོ་བོད་པ་ཡིན་ན་ད་ཡག་པོ་བོད་པ་ལ་བརྒྱ་ཆ་དགུ་བཅུ་གོ་དགུ་ཡག་པོ་རེད་ནི་བརྒྱ་ཆ་གཅིག་གཉིས་ག་རེ་འདུག་འདྲ་ལབ་ན། ཁྱོ་ག་སྐྱེ་དམན་རྩོད་རྒྱག་ཚང་མ་ཁྱོ་ག་ཕུ་གུ་མདུན་ལ་རྩོད་རྒྱག་གི་རེད་རོ། འདི་ཡག་པོ་བྱས་མི་འདུག་ཁོར་ཡུག་འདི་དཔེ་ཁོ་ཚོ་ལ་ད། ཨེ་ཅིག་ལབ་ན Perfect World Perfect Family ཞེས་བཏོན་འོང་གི་འདུག་ར། ཁྱོ་ག་སྐྱེ་དམན་ཡིན་པས་ད་ཕུ་གུ་གི་དགེ་རྒན་དང་པོ་ཕ་མ་ཡིན་ལབ་ཀྱི་ཡོད་རེད་བ། ང་རང་འདྲ་བོ་ཡིན་ན་སོ་སོ་གོ་སྐབས་ཡག་པོ་རག་ནས་ཕ་མ་གཉིས་དཔེ་ཡག་པོ་རག་ཡིན་དུས་སྐབས་ལ། ད་སོ་སོ་ཡིན་ན་ད་དེ་འདྲས་ཀྱི་འཆར་གཞི་བཏིང་ཡ་དང་བསམ་བློ་འཁོར་ཡ་གི་དེ་འདྲས་ཁོང་ཚོ་གི་གསོ་སྐྱོང་བྱུང་ཡོད་རེད་ཡིན་ན་ཡང་ང་རང་ཕ་མ་ཆགས་དུས་སྐབས་ལ་ཡང་སོ་སོ་ཕ་མ་གི་ཡག་པོ་གསོས་རེད་ཡིན་ན་ཡང། སོ་སོ་ཕུ་གུ་གསོ་སྐྱོང་བྱེད་དུས་ཚུར་ལོག་ཕུ་གུ་གསོ་དུས་སྐབས་ལ་འདི་ང་འདི་གམ་ཧ་གོ་གི་ཡོད་མ་རེད་བ། ཡིན་ནའི་ད་དབྱིན་ཇིའི་ཕ་མ་མཉམ་དུ་ལས་ཀ་མང་པོ་བྱེད་དུས་སྐབས་ལ་བོད་པ་གི་ཡག་ག་འདི་གཅིག་ལྟ་དབྱིན་ཇི་གི་ཡག་ག་གཅིག་ལྟ་དུས་དབྱིན་ཇི་ནས་མང་པོ་སྒྲུག་ཡས་འདུག། འཆི་མེད་ལགས་ད་ང་ཚོ་ལེ་ཚན་མཇུག་སྒྲིལ་ཡག་གི་དུས་ཚོད་ལ་སླེབས་སོང་ཨ་དྲི་བ་ཐ་མ་དེ་འདི་ཡིན་ད་ལྟ། ཕྱི་རྒྱལ་ལ་ཕེབས་ཨ་ནི་དེ་ནས། དཀའ་ངལ་ཆ་ཚང་གོ་སྐབས་ལ་བསྒྱུར། Tibetan Nannies Agency། འགོ་བཙུགས་པ་མ་ཟད་ད་ད་ལྟ་མི་ཚེའི་དྲ་རྒྱ་དེ། ཕོ་མོ་ཐུག་འཕྲད་ཀྱི་དྲ་རྒྱ་དེ་འགོ་བཙུགས་ཡོད་རེད་དེ་བྱེད་དུས་ད་བོད་པ་གསར་བ། མི་ཚེ་གསར་བ་འགོ་བཙུགས་མཁན་དེ་འདྲས་དང། དམིགས་བསལ་བོད་པའི་བུད་མེད་ཀྱི། ཆེད་ལས་དང་ཚོང་ལས་ལ་དེ་འདྲས་ལ་དོ་སྣང་བྱེད་མཁན་ལ། ལམ་སྟོན་འདྲ་བོ་དམིགས་བསལ་ཡོད་ན། གུས། དཀའ་ངལ་འདི་གོ་སྐབས་ལ་ག་འདྲ་སེ་བསྒྱུར་དགོས་ཡས་ཀྱི་ཐོག་ལ་ཅིག་གསུང་རོགས་གནང་དང། ང་ཚོ་ཕྱི་རྒྱལ་ལ་སླེབས་དུས་སྒང་ལ་ཨ་ནི་གཞི་ནས་ད་ང་ཚོ། ཨོ་ད་འདི། ས་ཆ་ཁོ་རང་གོ་སྐབས་ཀྱི་ས་ཆ་ཡིན་དུས་སྒང་ལ་ང་ཚོ་རང་བཞིན་མི་སོ་སོ་གི་ཚོར་བ་ཅིག་སླེབས་འདུག་ཨ་ཨ་ནི། འདི་ལུང་པ་སླེབས་ནས་ཧ་གོ་ས་སོ་སོ་མི་ཚང་མ་ལ་སོ་སོ། talent རེ་གི་ཡོད་རེད་ཨ་ནི་སོ་སོ་གི།

བོད་པའི་སྤྱི་ཚོགས་ཀྱི་དགོས་མཁོ་གཟིགས་ནས Tibetan Nannies Agency དེ་ཉིས་སྟོང་བཅུ་གསུམ་ལོ་ལ་འགོ་བཙུགས་བ་དང། བུད་མེད་མང་པོ་ལ་ལས་ཀའི་གོ་སྐབས་སྤྲད་གནང་བཞག་དེ་མ་ཟད་བས་ད་ལྟ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ལ་མི་ཚེ་ཁོ་མོ་ཐུག་འཕྲད་ཀྱི་དྲ་རྒྱ་ཅིག་འགོ་བཙུགས་གནང་བས་ང་ཚོའི་ལས་རིམ་ནང་ལ་དེའི་བརྒྱུད་རིམ་དེ་གསུངས་སོང། འཆི་མེད་ལགས་ང་ཚོའི་ལེ་ཚན་ནང་མཉམ་ཞུགས་གནང་བ་ཐུགས་རྗེ་ཆེ།

ཐེངས་འདིའི་ལས་རིམ་དེ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་བསྟན་འཛིན་དཔལ་མོ་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་ཕྲན་ལྷུན་གྲུབ་ཚེ་རིང་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་དེ་གསན་པར་ཐུགས་རྗེ་གནང་ཞུ་ཡོད།